འབྲས་བུ་ད་མདོ་དོན་དོན་གཉིས་ལྷུན་གྲུབ་གོ་འཕང། འོ་འདི་དག་ཐམས་ཅད་གང་ལས་འབྱུང་བའི་གཞི་རབ་འདི། གཞན་གཅེས་པར་འཛིན་པའི་གཅེས་འཛིན་འདིས་འོང་གི་འབྱུང་གི་ཡོད་རེད། མདོར་བསྡུ་ན་དེ་དག་ཐམས་ཅད་ཀྱི་འབྱུང་ཁུངས་འདི་ག་རེ། སེམས་ཅན། གཞན་ཕ་རོལ་པོ་ལ་ཆེས་ཤིན་ཏུ་གཅེས་པ་ལས་འབྱུང་གི་ཡོད་རེད་མ་གཏོགས་པའི། སེམས་ཅན་གཞན་ཡལ་བར་དོར་ན། ཨ་ནི་ཐེག་པ་ཆེན་པོའི། འོ་ལ་སོ། རྒྱུ་ཡི། རྩ་བ། སྙིང་རྗེ་ཆེན་པོ་རྒྱུད་ལ་སྐྱེ་ཐུབ་མ་རེད་བ། དག་ན་བཞིན་སེམས་ཅན་གཞན་ཡལ་བར་དོར་སོང་ན། འདི་རྩ་བ་བཅད་པས་ཨ་ནི་ཅིག་ག་ཟེར་ན། ཐེག་པ་ཆེན་པོའི་འོ་ལ་སོ། འབྲས་བུ་དོན་གཉིས་ལྷུན་གྲུབ་གོ་འཕང་དེ་ཡང་ཡོང་གི་ཡོད་མ་རེད་བ་ད་མཐར་ཐུག་ན་གཅིག། གཞན་དག་དང་ཡིན་གྱི་ཕུན་སུམ་ཚོགས་པའི་ལེགས་པའི་ཆ་གཞན་དག་དང་གཞན་གཅེས་པ་ལས་ལ་འབྱུང་བ་ཡིན་རེད་བ། དེས་ན་ཡང་ད་ཐེག་པ་ཆེན་པོའི་རྒྱུ་འབྲས་བུ་དང་བཅས་པ་ཐམས་ཅད་ཀྱི། གང་ལས་བྱུང་འབྱུང་ཁུངས་རབ་དེ་ག་རེ་རེད་ཟེར་ན། སེམས་ཅན་ལ་ཆེས་ཤིན་ཏུ་ག་ཟེར་ན་གཅེས་པར་བཟུང་བ་དེ་རེད་བཞག་སོང་དུ་བ་ད་བེད་སྤྱད་འདི་ཡིན་ཟེར་རེད། དེ་བཅས། ད་འདི་གོང་ལ་སྤྱོད་འཇུག་ལུང་མང་པོ་ཞིག་དྲངས་གནང་སོང་རེད་བ། དེ་རྗེས་ད་མདོར་བསྡུས་ན་སངས་རྒྱས་དང་སེམས་ཅན་གཉིས་ང་རང་ཚོ་གི་མ་འོངས་པ་གཅིག་འབྲས་སྐྱབས་སུ་གྱུར་པའི་འབྲས་སྐྱབས་སུ་གྱུར་པའི་སངས་རྒྱས་གོ་འཕང་ཐོབ་པ་ལ་གཅིག་སངས་རྒྱས་དང་སེམས་ཅན་གཉིས་ཀྱིས་ང་རང་ཚོ་གཅིག་དེ་འདྲ་བའི་འབྲས་སྐྱབས་གོ་འཕང་ཐོབ་པ་ལ་ཕན་ཐོགས་པ་གཅིག་འདུག་ག་སངས་རྒྱས་དང་སེམས་ཅན་གཉིས་ཀ་ང་རང་ཚོ་གི་དེ་འདྲ་བའི་སངས་རྒྱས་གོ་འཕང་ག་ས་འབྲས་སྐྱབས་དོན་གཉིས་ལྷུན་གྲུབ་ཀྱི་སངས་རྒྱས་གོ་འཕང་ཤོར་བ་འབྲས་སྐྱབས་འདི་ཐོབ་པ་ལ་སངས་རྒྱས་ཀྱིས་ཡང་ང་རང་ཚོར་ཕན་ཐོགས་བྱེད་ཀྱི་ཡོད་རེད་སེམས་ཅན་གྱིས་ཡང་ཕན་ཐོགས་འདི་གཉིས་ཀ་ང་རང་ཚོ་ག་རེ་ཞིང་རེད་གསུངས་རེད། དེ་ཡིན་ཙང་སངས་རྒྱས་ལ་ཆེས་ཤིན་ཏུ་གུས་པ་བྱེད་ཡ་དང་སེམས་ཅན་ལ་ག་རེ་འོ་ལགས་སོ། མ་གུས་པ་དང་དག་ན་ཞེས་སེམས་ཅན་ལ་ག་རེ་སྣང་མེད་བཏང་ཡ་དེ་འགྲིག་གི་མ་རེད། ད་སངས་རྒྱས་ལ་ཆེས་ཤིན་ཏུ་གུས་པ་བྱས་ན་དེ་བཞིན་དུ་ག་རེ་སེམས་ཅན་ལ་ཡང་ཆེས་ཤིན་ཏུ་གུས་པ་དང་ཡང་དཔྱད་གཞི་མང་པོ་བྱེད་དགོས་རེད། རྒྱུ་མཚན་ག་ཟེར་ན་དེ་གཉིས་ཀ་ང་རང་ཚོའི་འབྲས་སྐྱབས་དོན་གཉིས་ལྷུན་གྲུབ་ཀྱི་གོ་འཕང་ཐོབ་པ་ལ་ཕན་ཐོགས་པ་གཅིག་པ་གཅིག་རྐྱང་རེད་པས་མ་ཨོ་དེ་རེད་བཞག་ད་དེ་གོང་གི་དེ་རེད་བ་སེམས་ཅན་ལ་མིན་ཅི་ཡི་ཚུལ་བསམ་པའི་ཡོན་ཏན་རང་གིས་མིན། ད་དེ། འགྲན་སོ་སོར་ཕྱེ། ད་ཡང་འདི་ཉིད་ལས། ཡོན་ཏན་མཆོག་ཚོགས་གཅིག་པུ་ཡི་ཡོན་ཏན་ཤས་ཙམ་འགའ་ཞིག་ལ་སྣང་ན་ཡང་དེ་ལ་མཆོད་དོན་དུ་ཁམས་གསུམ་ཕུལ་ཡང་ཆུང་བར་འགྱུར་གསུངས་པས། ད་ཡོན་ཏན་མཆོག་ཚོགས་གཅིག་པུ་ཡི་ཟེར་དོན་ལ་ཡོན་ཏན་མཆོག། ད་ཚོགས་ཡོངས་སུ་རྫོགས་པ་དེ་གི་འདི་སངས་རྒྱས་གཅིག་པུ་མ་གཏོགས་ཡོད་མ་རེད་བ། ད་ཡོན་ཏན་གྱི་མཆོག་ཐམས་ཅད་གཅིག། ཡོངས་སུ་རྫོགས་པ་འདི། སངས་རྒྱས་བཅོམ་ལྡན་འདས་མ་གཏོགས་ཡོད་མ་རེད་གཅིག་པུ་རེད། ཡིན་ནའང་ད། སངས་རྒྱས་བཅོམ་ལྡན་འདས་ཀྱི་ཡོན་ཏན། ལ་སོགས་ན་ཆ་ཤས་ཙམ་ཨ་ནི་སེམས་ཅན་ལ་ཡོད་རེད་བ། ཡོན་ཡོད་རེད་བ་ད། དཔེར་ན་ཅིག་དག་པའི་ད་ཅིག་དག་པ་ས་གསུམ་གནས་མཁན་མ་དག་ས་བདུན་དག་ན་དེ་མན་ཆད་བྱང་ཆུབ་སེམས་དཔའ་ཨ་ནི་དེ་ལམ་མ་ཞུགས་པའི་སོ་སྐྱེ་དེ་ཚོ་ལ་ཡང་སངས་རྒྱས་ཀྱི་རྒྱུའི་ཡོན་ཏན། འོ་ལ་སོ་ཆ་འདྲ་བ་ཆ་འདྲ་བ་ཡོད་རེད་བ་བྱས་ཙང་ཡོན་ཏན་ཤས་ཙམ་འགའ་ཞིག་ལ་སྣང་ན་ཡང་སེམས་ཅན་འགའ་ཞིག་ལ་སྣང་ན་ཡང་དེ་ལ་མཆོད་དོན་དུ་ཁམས་གསུམ་ཕུལ་ཡང་ཆུང་བར་འགྱུར་འོ་དེ་འདྲ་བའི་ག་ཟེར་ན་སེམས་ཅན་དེ་ལ་མཆོད་པ་བྱས་པས་ན་ཨ་ནི་ཁམས་གསུམ་ཕུལ་ཡང་ཆུང་འགྱུར་གསུངས་འདུག་ད་གང་ལྟར་ཡང། བསོད་ནམས་བསགས་རེད་གསུངས་རེད་སེམས་ཅན་གཞན་དག་ལ་གུས་པ་བྱས་ཡ་དང་སེམས་ཅན་གཞན་དག་ལ་ཨ་མཆོད་པ་བྱས་དེ་འདྲ་བྱས་པ་ན་ཕུལ་ཡང་ཆུང་འགྱུར། སངས་རྒྱས་ཆོས་མཆོག་སྐྱེ་བའི་ཤས། སངས་རྒྱས་ཀྱི་ཆོས་མཆོག་ཨ་ནི་སྐྱེ་བའི་ཤས། ཨོ། སེམས་ཅན་རྣམས་ལ་ཡོད་པས་ན་ད་ཆ་ཤས་ཅིག་སེམས་ཅན་རྣམས་ལ་ཡོད་པས་ན་དེ་ཙམ་དག་གིས་ཆ་བསྟུན་ནས་སེམས་ཅན་མཆོད་བྱར་རིགས་པར་བྱ། ད་དོན་གཉིས་ལྷུན་གྲུབ་གོ་འཕང་དེ་འདྲ་ཅིག་ཡོན་ཏན་མཐའ་དག་ད་སེམས་ཅན་ཐམས་ཅད་སེམས་ཅན་རྒྱུད་ལ་ཡོད་མ་རེད་དེ་ཡིན་ནའི་སངས་རྒྱས་ཀྱི་ཡོན་ཏན་ག་རེ་རེད། ཆ་ཙམ་ཆ་ཙམ་ཡོད་རེད་བ། དེ་ལས་འདི་ནས་ཡང་སེམས་ཅན་མཆོད་པར་འོས་ཀྱི་རེད་ཟེར་བསམ་དགོས་ཟེར་རེད་པའོ། ཡོན་ཏན་གྱི་ཆ་ནས་མཆོད་པར་འོས་པ། ད་ནང་ཡོན་ཨོ་ལགས་སོ་ཕན་ཐོགས་པའི་ཆ་ནས་ནི་གཅིག་པུ་གཅིག་རྐྱང་རེད་འདུག་ད་ཕན་ཐོགས་པའི་ཆ་ནས་སེམས་ཅན་མཆོད་པར་འོས་པ་ཙམ་དུ་མ་ཟད་ཡོན་ཏན་གྱི་ཆ་ནས་ཀྱང་སེམས་ཅན་གྱི་མཆོད་པར་འོས་གོ་རེ། ག་ཟེར་ན་སངས་རྒྱས་ནང་བཞིན་གྱི་ཨོ་ལགས་སུ། ཡོན་ཏན་ཐམས་ཅད་ཡོངས་སུ་རྫོགས་པ་དེ་ཡོད་མ་རེད་ཡིན་ནའི་ད་སངས་རྒྱས་ཀྱི་ཡོན་ཏན་ཆ་ཤས་ཆ་ཤས་འདི་ལྟ་བུའི་སེམས་ཅན་མང་པོ་ཡོད་རེད་པ། འོ་འདི་དག་ལ་ཡང་ང་རང་ཚོ་མཆོད་པ་བྱས་པ་ན་ཁོ་གཅིག་ཚོགས་བསགས་ཀྱི་རེད་གསུངས་རེད་མཆོད་བྱར་ཨོ་ཡོད་ག་སང་སེམས་ཅན་མཆོད་བྱར་རིགས་པར་འགྱུར་རོ་ཞེས་སོ། སེམས་ཅན་གཅེས་པར་བཟུང་སྟེ་དེ་དག་གི་ཕན་བདེ་བསྒྲུབས་པ་ལས་མངོན་མཐོ་ད་མདོར་བསྡུ་ན་སེམས་ཅན་གཅེས་པར་བཟུང་ནས་ད་དེ་དག་གི་ཕན་བདེ་བསྒྲུབས་པ་ལས་འོ་ལ་སོ་འདི་དག་ལ་དེ་དག་གི་ད་མདོར་བསྡུ་ན་དེ་དག་ལ་ཕན་པ་དང་བདེ་བ་བསྒྲུབས་པ་ལས་ང་རང་ཚོ་གི་མངོན་མཐོ་ཡོང་གི་རེད་ངེས་ལེགས་ཡོང་གི་རེད། སེམས་ཅན་ཡལ་བར་དོར་བ་ལས་རྒུད་པ་ཐམས་ཅད་འབྱུང་བ་ཡིན་འདི་ལྟ་སྟེ་གཅེས་འཛིན་གཉིས་ཀྱི་སྡོམ་རྒྱག་གི་འདུག་བ་ད་ག་རང་སེམས་ཅན་གཞན་གཅེས་པར་འཛིན་པའི་གཅེས་འཛིན་འོ་དེ་འདྲའི་ཅིག་གིས་འོ་ལགས་སོ། ཀུན་ནས་བསླངས་པའི་ཐོག་ནས་སེམས་ཅན་གཞན་ལ་ཕན་བདེ་བསྒྲུབས་ཡོད་ན་དེའི་འབྲས་བུ་དེ་ལ་ང་རང་ཚོ་དགོས་ཡག་གཉིས་རེད། རེད་པ། འདོད་བྱ་རྣམས་ཀྱི་གང་ཟག་གཅིག་གི་འདོད་བྱ་ནི་གཉིས་རེད་པ་མངོན་མཐོ་དང་ངེས་ལེགས་གཉིས་འོ་ད་ང་རང་ཚོ་གི་འདོད་བྱ་གང་ཡིན་པ་དེ་དག་ཐམས་ཅད་གཅིག་སེམས་ཅན་གཞན་ལ་གཅེས་པར་བཟུང་ཕན་བདེ་བསྒྲུབས་པ་ལས་བྱུང་གི་རེད་དེ་བྱས་ད་ང་རང་ཚོ་མ་དགོས་ཡག་འདི་ག་རེ་ཟེར་ན་རྒུད་པ་རེད། རེད་པ་སེམས་ཅན་སུ་འདྲ་ཞིག་ནས་རྒུད་པ་དགོས་པ་མ་རེད་པ་སྡུག་བསྔལ་དགོས་པ་མ་རེད

མ་མཐའ་ལ་ཡང་ཅིག་བྱང་ཆུབ་སེམས་ལྟ་བུ་ཅིག་དག་མ་མཐའ་ལ་ཡང་ཅིག་རྟོགས་པའི་རྒྱུད་ལ་སྐྱེས་ནས་ཅིག་ང་ཚོ་མ་བཟུང་ཅིག་འོ་ལགས་སོ། སེམས་ཅན་གཞན་དག་ནང་བཞིན་གྱི་སྡུག་བསྔལ་མྱོང་དགོས་ཡོད་མ་རེད་ད་ཡིན་ནའི་ད་ལྟ་བར་དུ་ང་རང་ཚོ་ཡལ་བར་དོར་ཤེས་བྱ་འདི་ག་རེའི་དབང་གིས་རེད་ཟེར་ན་གཅེས་པར་བཟུང་གཅེས་འཛིན་འདིའི་དབང་གིས་ད་འདི་ནམ་ཡོད་ཅིག་བསམ་བཏང་ཡ་མཚན་རེ་ཡོང་གི་འདུག་བ་དེ་ཡིན་ཙང་ད་སེམས་ཅན་ཡལ་བར་དོར་བས་རྒུད་པ་ཐམས་ཅད་འབྱུང་བ་རེད་གསུངས་ཏེ། བ། གཞན་གཅེས་པར་བཟུང་ཡོང་དུས་ངོ་མཐའ་གཅིག་ཏུ་གཞན་གཅེས་པར་བཟུང་ཡོང་དུས་ངོ་རང་ཡལ་བར་དོར་ཤེས་རེད་བ། རེད་བ། ཡིན་ནའི་ད། བློ་ཡི་ཕུགས་ནས་རང་ཡལ་བར་དོར་ཡིན་མ་གཏོགས་དོན་ལ་རང་ཡལ་བར་དོར་མི་འདུག་བ། དོན་ལ་རང་ཤིན་ཏུ་གཅེས་པར་བཟུང་གི་འདུག་བ། ག་རེ་ཟེར་ན་རང་དོན་ཆ་ཚང་གྲུབ་ཀྱི་འདུག་བ་ད་གཙོ་བོ་དེ་རེད་ད། རེད་བ། སྒྲུབ་རྒྱུ་གཞན་དོན་སྒྲུབ་ཀྱང། ཨ་ནི་ག་རེ་རེད་རང་དོན་ཞར་ལ་འགྲུབ་ཟེར་ད་འདོད་རང་དོན་ད་ཡིན་ཡིན་རེད་བ་ད། ད་གཞན་དོན། རྒྱ་ཆེ་བ་གྲུབ་ཐུབ་ཡོད་ཚད་རང་དོན་ལྟ་བུ་ཞར་ལ་གྲུབ་འགྲོ་གི་འདུག། ད་བསྡུས་ན་དོན་གཉིས་ལྷུན་གྲུབ་གོ་འཕང་སངས་རྒྱས་གོ་འཕང་རང་གཞན་གཉིས་ཀའི་དོན་འབད་མེད་ལྷུན་གྲུབ་ཀྱི་སངས་རྒྱས་གོ་འཕང་དེ་ཡང་གཞན་གཅེས་པར་བཟུང་གཅེས་འཛིན་དབང་གིས་བྱུང་གི་འདུག་དེ་ཡིན་ཙང་ད་བསམ་བཏང་གིན་བཏང་གིན་ཕྱིན་ན་ཡ་མཚན་པོ་རེ་རེད་འདུག་ང་རང་ཚོ་གཅེས་པར་བཟུང་གཅེས་པར་བཟུང་བསལ་ཏེ། ཅིག་ལྷག་བསམ་བཏང་ན་གཅེས་འཛིན་འོང་ན་ཆག་གི་ཡོད་ད་ཡིན་སྲིད་མ་རེད་དེ་ཡིན་ཙང་ལྟ་དོ་བསམ་བཏང་དགོས་རེད་ཟེར་བ་བྱང་ཆུབ་སེམས་འགྲེལ་ལས་ད་མགོན་པོ་ཀླུ་སྒྲུབ་བྱང་ཆུབ་སེམས་འགྲེལ། འཇིག་རྟེན་བདེ་འགྲོ་ངན་འགྲོ་ཡི། འདོད་དང་མི་འདོད་འབྲས་བུ་དེ། སེམས་ཅན་ལ་ནི་ཕན་པ་དང་གནོད་པ་ལས་ནི་འབྱུང་བར་འགྱུར། ད་འཇིག་རྟེན་ད་སྤྱིར་བཏང་འཇིག་རྟེན་ཟེར་ཡག་འདི་སྣོད་ཀྱི་འཇིག་རྟེན་ལ་བཅུད་ཀྱི་འཇིག་རྟེན་གཉིས་ཀ་གོ་ད་འདི་བཅུད་ཀྱི་འཇིག་རྟེན། བཅུད་ཀྱི་འཇིག་རྟེན་སེམས་ཅན་བདེ་བར་འགྲོ་བ་དང་ངན་པར་འགྲོ་བར་མི་འདོད་པ་འདི་བདེ་བར་འགྲོ་བར་འདོད་པ་དང་ངན་པར་ངན་པར་འགྲོ་བར་མི་འདོད་པའི་མི་འདོད་པ་འདི་མི་འདོད་པ་འདི་འབྲས་བུ་བདེ་འགྲོ་ངན་འགྲོ་བདེ་བར་འགྲོ་བ་འདོད་བར་བ་སུ་ཡིན། ངན་པར་འགྲོ་བ་དེ་སུ་ཞིག་འདོད་ཀྱི་མ་རེད་པ། མི་འདོད་ཟེར། འབྲས་བུ་དེ། སེམས་ཅན་ལ་ནི་ཕན་པ་དང་གནོད་པ་ལས་ནི་འབྱུང་བར་འགྱུར། ད་བདེ་འགྲོར་ཡར་འགྲོ་གི་ཡོད་ན་དེའི་རྒྱུ་དེ་སེམས་ཅན་ཕན་པ་བྱེད་པ་ལས་འབྱུང་གི་རེད། ད་ངན་འགྲོར་མར་འགྲོ་གི་ཡོད་ན་དེ་ག་རེད། གནོད་པ་བྱེད་པ་ལས་འབྱུང་གི་རེད། མ་གཏོགས་པའི་རྒྱུ་རྐྱེན་གཞན་ཡོད་པ་མ་རེད་དེ་ཟེར། ད་སེམས་ཅན་བརྟེན་ནས་སངས་རྒྱས་ཀྱི། གང་ཟེར་ན་གོ་འཕང་བླ་མེད་བརྙེས་གྱུར་ན། ད་མདོར་བསྡུས་ན་སེམས་ཅན་གཅེས་པར་བཟུང། དེ་ལ་བརྟེན་པས་ན་ང་རང་ཚོས་མ་འོངས་པར་རང་རྒྱུད་རང་གི་པའི་འབྲས་སྐྱབས་སངས་རྒྱས་ཀྱི་གོ་འཕང་འདི་གཉིས་ཐུགས་རེ་རྙེད་གྱུར་ན། ལྷ་དང་མི་ཡི་ལོངས་སྤྱོད་གང་ཚངས་དང། དབང་དང་དྲག་པོ་དང་འཇིག་རྟེན་སྐྱོང་བས་བསྟེན་དེ་དག་སེམས་ཅན་ཕན་པ་ཙམ་གྱིས་ཀྱང་མ་དྲངས་པ་ནི་འགྲོ་གསུམ་འདིར། ད་སངས་རྒྱས་ཀྱི་གོ་འཕང་དང་ང་སོགས་མ་སོགས་རང་རྒྱུད་ང་རང་ཚོའི་འབྲས་སྐྱབས་ཟེར་བ་ང་རང་ཚོའི་འབྲས་སྐྱབས་དོན་གཉིས་ལྷུན་གྲུབ་སངས་རྒྱས་གོ་འཕང་དེ་ཡང་སེམས་ཅན་གཞན་དང་བཅས་པ་སོགས་གཅེས་འཛིན་དེ་ལས་དེ་ནས་བྱུང་དགོས་པ་རེད། དེ་ཙམ་དུ་མ་ཟད་མདོར་བསྡུས་ན་ལྷ་དང་མིའི། ལོངས་སྤྱོད་ད་ག་ནང་བཞིན་ཚངས་པ་དང་དབང་ཕྱུག་དང་དྲག་པོ་དང་འཇིག་རྟེན་སྐྱོང་བས་བསྟེན་དེ་དག་གིས་བསྟེན་དེ་དག་མདོར་བསྡུས་ན་ཁོ་རང་ཚོ་ལ་ཕུན་སུམ་ཚོགས་པའི་ལེགས་པའི་ཆ་ག་ཚོད་ཅིག་ཡོད་པ་དེ་དག་ཐམས་ཅད་སེམས་ཅན་ལ་ཕན་པ་ཙམ་གྱིས་དྲངས་པ་རེད་མ་གཏོགས་དེ་ལས་མ་དྲངས་པའི་གར་ཟེར་ན་ཨང་ཅིག་བདེ་བ་བྱེད་པ་མ་རེད་དོ་གསུངས་འདུག་བ་རེད་པ། སེམས་ཅན་གྱི་ཕན་པ་ཙམ་ལ་བརྟེན་ནས་ཨ་ནི་ཅིག་ལྷ་དང་མིའི་ལོངས་སྤྱོད་ད་ག་ནང་བཞིན་ཚངས་པ་དང་བརྒྱ་བྱིན་རང་རང་གི་དམ་ཅིག་མངོན་མཐོའི་བདེ་སྐྱིད་འབྱོར་བ་དེ་དག་ཐམས་ཅད

དང་མཐར་ཐུག་དེ། འོ་ལགས་སོ། སྲིད་པ་འཁོར་བ་དང་ཞི་བ་མྱང་འདས་ཆ་ཚང་གི་ལེགས་ཚོགས་ཐམས་ཅད་ཀྱི་གཞི་རྩ་ར་དེ་ག་ནས་བྱུང་འདུག་ཟེར་ན་རྩ་བ་སྙིང་རྗེ་ཆེན་པོ་ལས་བྱུང་གི་འདུག་བ་རེད་བ། ད་དེ་དག་ཐམས་ཅད་ཀྱི་གང་ལ་ཐུག་སའི་རྒྱུ་གཙོ་བོ་ར་དེ་རྩ་བ་སྙིང་རྗེ་ལ་ཐུག་པ་དེ་ཤེས་པའི་ཆེད་དུ་དེ་གསུངས་རེད་ཟེར་འདུག་བ། ཉན་རང་གཉིས་ག་པར་སྐྱེས་རེད། ཐུབ་དབང་ལས་སྐྱེས། ཐུབ་དབང། བྱང་སེམས་ལས་སྐྱེས། བྱང་སེམས་དེ་ཡང་འདིར་བསྟན་ཆོས་གསུམ་ལས་སྐྱེས། འདིར་བསྟན་ཆོས་གསུམ་གྱི་ནང་དེ་ཡང་རྩ་བ་མཐར་ཐུག་ར་དེ་སྙིང་རྗེ་རེད། སྙིང་རྗེ་ཆོས་གཞན་གྱི་རྩ་བར་བསྟན་པ་ཟེར་གྱི་འདུག། ད་དེ་ཕན་འདོད་བློ་འདི་རེད་པ། དེ་ཡིན་ཙང་ད་སྲིད་པ་དང་ཞི་བ། ཨ་ནི་ཅིག་ད་ག་ནང་བཞིན་ཕྱོགས་གཅིག་པའི་མྱང་འདས་ད་ག་ནང་བཞིན་ཨ་ནི་ཅིག་མི་གནས་པའི་མྱང་འདས་ད་མདོ་དོན་ལེགས་ཚོགས་ག་ཚོད་ཅིག་ཡོད་ཕྱིན་ཆད། འོ་ལགས་སོ། སེམས་ཅན་གཞན་ཕན་ལ་ནི་ག་ས་ན་ཕན་པ་བྱེད་པའི་བདག་ཅིག་ང་ཚོ་མ་གསུངས་བློ་འདིས་ཨ་ནི་ཅིག་རྒྱུ་བྱས་པ་ལས་བྱུང་གི་རེད་དེ་སྐད་ཅིག་འདི་རེད་བཞག་ད་འདི་རྒྱང་ལ་རང་རེད་དོ། ཉན་ཐོས་དང་རང་སངས་རྒྱས་རྡོ་སོལ་ག་ས་ས་བདེ་འགྲོའི་རང་རྒྱལ་དག་པ་དུ་ཨ་འདི་རྩ་བ་སྙིང་རྗེ་ཆེན་པོས་བདག་མདོ་བཞི་བྱས་པ་ལས་བྱུང་གི་འདུག་བ། ང་བསམ་བཏང་བ་ན་ནུས་པ། ད་གང་རང་ཚོའི་རྒྱུད་ལ་རྩ་བ་སྙིང་རྗེ་ཡོད་མེད་ཅེས་ནས་ག་རེ་བསམ་དེ་འདྲ་བའི་ཐར་པའི་གོ་འཕང་ཐོབ་ཡག་འདི་ཡང་རྒྱུ་རྐྱེན་མཐར་ཐུག་རེད་དེ་ག་པར་ཐུག་བསྡད་འདུག་རྩ་བ་སྙིང་རྗེ་ཆེན་པོར་ཐུག་བསྡད་འདུག་དེ་ཡིན་ཙང་ད་འདི་གསུང་དགོས་སེ་འདི་བབས་སེ་ཅི་གང་བབས་དགོས་སེ་བསམ་ས་རེད་འོ་གང་མ་དྲངས་པ་ནི་འགྲོ་གསུམ་འདིར་འགའ་ཡང་མེད་པར་ད་མདོར་བསྡུས་ན་འགྲོ་བ་ད་ང་ཚོ་མ་སོང་བདེ་འགྲོ་འདི་ལ་གསུམ་ཡོད་རེད་བ། ལྷ། མི། ལྷ་མ་ཡིན་ད་བདེ་འགྲོའི་ཨང་ང་ཚོ་མ་སོང་ཅིག་ཕུན་སུམ་ཚོགས་པའི་ལེགས་པའི་ཆ་གང་འདྲའི་བརྗོད་མེད་དེ་དག་ཐམས་ཅད་བདེ་འགྲོའི་འགྲོ་བ་གསུམ་གྱི་རེད་བ་དེ་དག་ཐམས་ཅད་ཨང་ཅིག་སེམས་ཅན་ཕན་པ། དེ་ནི་སེམས་ཅན་གྱི་ཕན་པ་བྱས་པ་ལས་མ་དྲངས་པས་ན་བདེ་བ་འབྱུང་བ་མ་རེད་སྐད་ཅིག་དེ་རིག་པ་འགའ་ཡང་མེད་པར་མཚར་ཅི་ཡོད། འོག་ཏུ་བྱས། སེམས་དམྱལ་དུད་འགྲོ་ཡི་དྭགས་སུ་ད་འདི་གང་གི་དེ་མདོར་བསྟན་ཡིན་ཟེར། རེད་ད། ཚིག་རྒྱུན་ཞིག་འདུག་བ། སེམས་ཅན་འཇིག་རྟེན་སེམས་ཅན་བདེ་འགྲོ་ངན་འགྲོ་ཡི་འདོད་དང་མི་འདོད་འབྲས་བུ་སེམས་ཅན་རྣམས་ལ་ཕན་པ་དང་གནོད་པ་ལས་ནི་འབྱུང་བར་འགྱུར་ཟེར་འདི་མདོར་བསྟན་གྱི་ཚུལ་བྱས། ད་འདི་ནས་མར་རྒྱས་བཤད་ཡིན་དགོས་ཟེར། ད་དང་པོ། འོ་ལགས་སོ། བདེ་སྐྱིད་ཐམས་ཅད་ཀྱི་གཞི་རྩ་འདི། ཨ་ནི་ཕན་པའི་བསམ་པ་ཡིན་པ་འདི་གྲུབ་ཚར་སོང། ད་སྡུག་བསྔལ་ཐམས་ཅད་ཀྱི་གཞི་རྩ་འདི།

དེ་གཞི་རྩ་དེ་རུ་དེ་ག་ཟེར་ན་གཞན་ལ་གཅེས་པར་འཛིན་པའི་གཅེས་འཛིན་མེད་ང་རང་གཅེས་པར་འཛིན་པའི་གཅེས་འཛིན་ཤུགས་དྲག་དེ་ཡོང་གི་རེད། བཟློག་པར་དཀའ་ཞིང་ཟད་མེད་དེ་སེམས་ཅན་གནོད་པའི་འབྲས་བུའོ། ད་མཐར་ཐུག་ན་དེའི་དོན་དེ་རེད་དོ། དེ་བཞིན་ད་དོན། གཞན་ཤེས་ལྡོག་ལ་སྤྱོད་འཇུག་དོན་ཀྱང་རེད། དེའི་ཕྱིར། ད་འདི་ཟེར་བ་ཞེས་གསུངས་སོ། ཐེག་པ་དམན་པའི་གང་ཟག་གིས། སེམས་ཅན་ཡལ་བར་དོར་བས་ཉི་ཚེ་བའི་བྱང་ཆུབ་ཙམ་ལས་མི་ཐོབ་ཅིང། ད་མཐར་ཐུག་ན་ཞི་བ་ཕྱོགས་གཅིག་པའི་མྱང་འདས་ཞིག་འདུག་བ། དེ་ཡང་རང་གཅེས་པར་འཛིན་པའི་དབང་གིས་བྱུང་བ་རེད་ད། རེད་པ། ག་ཟེར་ན་ཀོ། ཐེག་པ་དམན་པའི་གང་ཟག་དེ་ཚོས་སེམས་ཅན་ཡལ་བར་འདོད། ཨ་ནི་ཅིག་འོ་ལགས་སུ་རང་གཅེས་པར་བཟུང་བ་ཡིན་ཙང་ཁོ་རང་གི་ཐོབ་བྱ་དེ་ཡང་ག་རེ་ཉི་ཚེ་བའི་བྱང་ཆུབ་ཅིག་ལས་ཐོབ་མི་འདུག་བ། དེ་སེམས་ཅན་ཡལ་བར་དོར་བའི་དབང་གིས་རེད་བ། སེམས་ཅན་གཅེས་པར་བཟུང་ཡོད་ན། ཐོབ་བྱ་ཉི་ཚེ་བ་དེ་ལས་ལྷག་པར་ཐོབ་ཀྱི་རེད་བ་མདོར་བསྡུས་ན་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་ཐོབ་གི་རེད་བ། ཨོ་དེ་རེད། ད་གཅེས་འཛིན་གྱི་སྐྱོན་གསུང་གི་ཡོད་ཟེར་དེ་ཡང། ད་ག་ནང་བཞིན་ཐེག་པ་ཆེན་པོའི་རིགས་ཅན་གྱིས་གཞན་གཅེས་པར་བཟུང་བ་ལ་བརྟེན་ནས་ག་རེ་དོན་གཉིས་ལྷུན་གྲུབ་ཀྱི་བླ་ན་བླ་ན་མེད་པའི་ག་ཟེར་ན་བྱང་ཆུབ་མངོན་དུ་མཛད་དེ། འདིར་བཞག་དེ་བྱས། ཡང་འདི་ཉིད་ལས་ད་འདི་ཉིད་ཟེར་དུས་སྒང་ལ་ད་ནི་འདི་ཡིན་བ།

ཡིན་ཙང་ད་དཔེ་ཆ་དེ་ཁྱེད་རང་ཚོ་ཉི་མ་སྐུ་མདུན་གྱིས་ཚར་གཅིག་གཉིས་ཁྲིད་གནང་རེད་ག་ཚོད་ཁ་ཤས་གནང་རེད། འདི་ཉིད་ལས། སེམས་ཅན་རྣམས་ལ་ཆགས་བྲལ་བ། དུག་བཞིན་འབད་པས་སྤང་བར་བྱ། ད་འདི་ཆགས་པ་ཟེར་དེ་སྙིང་རྗེ། སྙིང་རྗེ་ལ་ཆགས་པའི་མིང་བཏགས་པ་རེད། རེད་བ། ད་མདོ་དོན་སེམས་ཅན་རྣམས་ལ་སྙིང་རྗེ་དང་བྲལ་བ་ཨིན་ཛཱ། སྙིང་རྗེ་དང་བྲལ་བ་འདི་དུག་བཞིན་དུ། འབད་པས་སྤང་བར་བྱ། ད་ཉན་རང་གཉིས་ཀྱི། ཅིག་ང་ཚོ་ཐེག་པ་འདི་རེད་བ། ཉན་རང་གཉིས་ཀྱི་ཐེག་པ་འདི་སེམས་ཅན་རྣམས་ལ་ག་རེ། སྙིང་རྗེ་ཆགས་པ་དང་བྲལ་བ་འདི་རེད་བ། ཨོ་འདུག་སེ་རེད། ནམ་རྒྱུན་ང་ཚོའི་སྙིང་རྗེ་ལ་ག་རེ་ཆགས་པའི་མིང་བཏགས་མང་པོ་ཡོད་རེད། འགྲོ་ལ་ཆགས་པས་ཀུན་ཆགས་མཛད་ཟེར་དུས་སྒང་ལ་འགྲོ་ལ་ཆགས་པ་ཟེར་དེ་སྙིང་རྗེའི་མིང་ཡིན་ཟེར་ཡོད་པ་འདི་གོ་དོན་གསལ་མཆོད་བརྗོད་མ་རེད། འགྲོ་ལ་ཆགས་པའི་རྐུན་ཆགས་མཛད། ཨ་ནི་ག་ས་ན། མི་ཕམ་མགོན་པོ་སྐྱོབ་ཉིད་ཀྱིས། ཨ་ཅིག། ག་ས་དེ་རིང་མང་པོ་བྱོས་བ་དང་འགྲེལ་པ་དོན་གསལ་མཆོད་བརྗོད་སྒྲུབ་ཅིག། དེས་བྱས་བྱས་པ་མིན་མཐོང་ནས་དབུ་མར་གནས་པའི་བློས་རྣམ་ཕྱེ་ཟེར་རྒྱུ་འོ་འདི་གང་འགྲོ་ལ་ཆགས་པས་ཀུན་ཆགས་མཛད་ཟེར་ཆགས་པའི་སྙིང་རྗེ་ལ་ཆགས་པའི་མིང་བཏགས་པ་རེད་ཟེར་གྱི་འདུག་བ་ད་ད་ག་ནང་བཞིན་འོ་ལགས་སོ་སེམས་ཅན་རྣམས་ལ་ཆགས་བྲལ་ཟེར་ན་སེམས་ཅན་རྣམས་ལ་སྙིང་རྗེའི་སེམས་དང་བྲལ་བ་དེ་སྤང་དགོས་རེད། ལྷག་བསམ་སྙིང་རྗེའི་སེམས་དང་འབྲེལ་བའི་ཐེག་པ་དེ་ཉམས་སུ་བླངས་མེད་ན་རང་དོན་ད་ཅིག་ང་ཚོ་མ་གསུངས་ན་ཅིག་གིས་རྫོགས་མ་ཐུབ་པ། གཞན་དོན་རྫོགས་མ་ཐུབ་པ་ཙམ་དུ་མ་ཟད་རང་དོན་ཡང་རྫོགས་ཐུབ་མ་འདི་ཟེར་གྱི་འདུག་པ་སེམས་ཅན་རྣམས་ལ་ཆགས་བྲལ་བ་དུག་བཞིན་སྤང་དགོས་རེད། ད་ཉན་ཐོས་ཀྱི་ཐེག་པ་དང་རང་རྒྱལ་གྱི་ཐེག་པ་འདི་རེད་བ་འོ་དུག་བཞིན་འབད་པས་སྤང་བར་བྱ། གང་ཟེར་ན་ཉན་ཐོས་རྣམས་ནི་ཆགས་བྲལ་བས་ད་ཉན་ཐོས་རྣམས་ནི་སེམས་ཅན་ལ། སྙིང་རྗེ། ལྟ་སེམས་བྲལ་བས་ཆགས་པ་བྲལ་བས་ཨང་བྱང་ཆུབ་དམན་པ་ཐོབ་མིན་ནམ། ཁོ་ཚོ་བྱང་ཆུབ་དམན་པ་ཐོབ་ཡག་རྒྱུ་གཙོ་དེ་རེད་བ། སེམས་ཅན་ལ་སྙིང་རྗེ་མེད་པ་ཡིན་ཙང། ཨང་ཞི་མཐར་ལྷུང་ས་རེད་བ། སྙིང་རྗེ་ཡོད་ན་ག་རེ་རེད་ཞི་མཐར་ལྷུང་མི་ཡོང་བ། ཨོ་འདུག་སེ་རེད། མངོན་རྟོགས་རྒྱན་རྩ་བ་ན་ག་རེ་རེད། སྙིང་རྗེ་འགག་ས་ན་ཤེས་པས་སྲིད་ལ་མི་གནས་ཤིང་སྙིང་རྗེས་ཞི་ལ་མི་གནས་ཟེར་མདོང་བ་ལ། གཞན་དོན་ཁོ་ཡི་ཕྱིར་སྙིང་རྗེ་ཆེ་སྙིང་རྗེ་ཆེན་པོ་འདི་དེ། ཨ་ནི་ཅིག་ཞི་མཐའ། འགོག་གི་རེད་ཟེར་འདུག་པ། དེ་ཡིན་ཙང་ད་ཁོ་ཞི་མཐར་ལྷུང་ཡག་རྒྱུ་རྐྱེན་གཙོ་བོ་དེ་ག་རེད། སྟོང་ཉིད་ལྟ་བ་མེད་པའི་ལན་པ་མ་རེད། ད་ག་ནང་བཞིན་ངེས་འབྱུང་གི་ཙམ་བསམ་པ་མེད་པའི་ལན་པ་མ་རེད་དེ་གཉིས་ཀ་ཡོད་རེད་བ། ད་ག་རེ་དབང་གི་ལན་པ་རེད་ཟེར་ན། གཞན་དོན་ཁུར་ཡིད་ཀྱི་སྙིང་རྗེ་ཆེན་པོ་འདི་མེད་པ་ཡིན་ཙང་འདི་ད། ཕོངས་ནས་ཨ་ནི་ག་ཟེར་ན། བྱང་ཆུབ་དམན་པ་ཅིག་མ་གཏོགས་ཐོབ་ཡོད་མ་རེད་བ། ཟེར་ད་དེ་མ་རེད་པས་ཟེར་སྲོལ་རེད། ད་ག་ནང་བཞིན་སེམས་ཅན་ཡོངས་སུ་མ་དོར་བས་ད། སེམས་ཅན་ལ་ཆགས་པ་མ་བྲལ་མཁན་ཚོ་རེད་བ། སེམས་ཅན་ཡོངས་སུ་མ་དོར་བས་རྫོགས་སངས་རྒྱས་ཀྱི་བྱང་ཆུབ་ཐོབ། འདི་རེད། དེ་ལྟར་ཕན་དང་མི་ཕན་པའི་འབྲས་བུ་འབྱུང་བ་དཔྱད་པ་ན་ད་མདོར་བསྡུ་ན། ཕན་པ་དང་མི་ཕན་པའི་འབྲས་བུ་འབྱུང་བ་དེ་ཕ་ང་ཚོ་བློ་ཡིས་ཞིབ་མོ་དཔྱད་པ་ན། དེ་དག་སྐད་ཅིག་གཅིག་གིས་ཀྱང་རང་དོན་ཆགས་ཤིང་ཇི་ལྟར་གནས། འདི་རེད། མདོར་བསྡུ་ན། རང་གཅེས་པར་འཛིན་པའི་གཅེས་འཛིན་འདིའི། ཉེས་དམིགས་ཟེར་ནས་མི་འདུག་རེད་བ། ཉེས་དམིགས་ཟེར་ནས་མི་འདུག་མི་ཕན་པའི། ཅིག། འབྲས་བུ་དེ་དཔྱད། ཨ་ནི། འོ་ལགས་སོ། གཞན་གཅེས་པར་འཛིན་པའི་གཅེས་འཛིན་གྱི་ཡོན་ཏན་དེ་ག་རེད། ཕན་པའི་འབྲས་བུ། ད་དེ་ཕན་པ་དང་མི་ཕན་པའི་འབྲས་བུ་གཉིས་ལ་ང་རང་ཚོས་ཡང་ནས་ཡང་དུ་ད་སྤྱོད་འཇུག་གི་གཞུང་དང་ད་ག་ནང་བཞིན་བློ་སྦྱོང་གི་ཉམས་ལེན་དེ་ཚོ་བློ་སྦྱོང་གཞུང་ནས་བཤད་པ་ནང་བཞིན་གྱི་གཅེས་འཛིན་གཉིས་ཀྱི་སྐྱོན་ཡོན་གྱིས་ཡང་ནས་ཡང་དུ་དཔྱད་པ་བྱས་ན། དེ་དག་སྐད་ཅིག་གཅིག་གིས་ཀྱང་ད་ང་ཚོ་དེ་འདྲའི་དཔྱད་པ་བྱེད་ཀྱི་བྱེད་ཀྱི་བྱེད་ཀྱི་བྱེད་ཀྱི་མཐར་ཐུག་ཨ་ནི་ད་རང་གཅེས་པར་འཛིན་པའི་གཅེས་འཛིན་འདིས་ང་རང་ཚོ་ཅིག་བདེ་སྐྱིད་ཀུན་གྱི་ཕུང་དཀྲུག་གི་རྒྱུ་རེད་ཤག་སང་སང་ཅིག

རེད་བ། ད་དེ་ལས་ལྡོག་སྟེ་ག་རེད་ཨ་ནི་གཞན་དོན་འོག་ལ་སུ་སེམས་པ་ཡིན་ན་བདག་གཞན་ཀུན་གྱི་ལེགས་ཚོགས་འབྱུང་གི་ཡོད་པ་དེ་ཤེས་ཚར་བ་དེ་ཡིན་ཙང་སྐད་ཅིག་གཅིག་གིས་ཨ་ནི་ཅིག་ང་ཚོ་མ་སུ་རང་དོན་དབང་དུ་བཏང་གི་མ་རེད་ད་དེ་བྱང་ཆུབ་སེམས་དཔའ་དེ་ཕལ་ཆེར་རེད་བ། ཕལ་ཕལ་ཆེར་ཙམ་མ་ཟད་རེད་ད་བྱང་ཆུབ་སེམས་རྒྱུད་ལ་སྐྱེས་ཚར་འདི་ཡིན་རེད་བ། འོ་འདུག་སེ་རེད་དེ་ཡིན་ཙང་འདི་གསུང་གི་ཡོད་ཟེར་དེ་དག་སྐད་ཅིག་གཅིག་གིས་ཀྱང་རང་དོན་ཆགས་ཤིང་ཇི་ལྟར་གནས་ཟེར་སྐད་ཅིག་གཅིག་གནས་ཐུབ་མ་རེད་བ། འོ་འདུག་སེ་རེད་བཞག་ཇི་བྱས་ད་མདོར་བསྡུ་ན། གཅིག་གཅེས་འཛིན་གཉིས་ཀྱི་ད་འོ་ལགས་སོ། ཕན་ཡོན་གཅིག་མ་རེད་བ་གཅིག་ལ་ཕན་ཡོན་ཞེ་པོ་འདུག་གཅིག་ལ་ཉེས་དམིགས་ཞེ་པོ་འདུག་ད་ཕན་ཡོན་ཆེ་ཤོས། ད་ཉེས་དམིགས་ཆེ་ཤོས་ཁོ་གཉིས་རེད་བཞག་རེད་པ། ང་ཚོ་མ་གསུངས་ཅིག་ཕན་ཡོན་ཆེ་ཤོས་དེ་ག་རེ་རེད་དོ། གཞན་གཅེས་པར་འཛིན་པའི་གཅེས་འཛིན་ཉེས་དམིགས་ཆེ་ཤོས་དེ་རང་གཅེས་པར་འཛིན་ད་ཁོ་གཉིས་འདམ་ཀ་བྱེད་ཡ་རེད་རེད་པ། ད་བདེ་བ་འདོད་ཅིང་སྡུག་བསྔལ་མི་འདོད་པ་ཅིག་ན་འདི་འདམ་ཀ་མ་ནོར་བ་གོ་དགོས་ད་གོང་བྲིས་བྱས་ན། ད་ཡིན་ན་ང་རང་ད་ལྟའི་བར་གདམ་ག་ནོར་ནས་བྱས་ད་ལྟའི་བར་ནོར་བསྡད་ད་ཡིན་ན་ད་ལན་ང་རང་ཚོ་ཅིག་ཆོས་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ་ཡང་ཡོད་ཐེག་པ་ཆེན་པོའི་ཆོས་དང་ཡང་འཕྲད་ཨང་དེ་འདྲའི་གདམས་ངག་གསུང་མཁན་བླ་མ་དང་མཇལ་ཡིན་ཙང་དངོས་འབྲེལ་ད་ནི་གདམ་ང་མ་ནོར་བ་ཅིག་རེད་བ་ཁོ་གཉིས་ནང་དེ་ནི་ཁེ་ཕན་ག་རེ་ཆེ་བ་དེ་ཚུར་འདམས་ཨང་གྱོང་ག་རེ་ཆེ་བ་དེ་ཕར་བློས་གཏོང་བྱེད་དེ་བྱེད་པས་ན་ང་ཚོ་འདི་ག་ཚེ་ན་ཚེ་ཕྱི་མ་ཕན་ཆད་ང་རང་ཚོ་ད་ནམ་ཞིག་གཏན་གྱི་འདུན་མ་འགྲུབ་རག་ཤི་ཚུར་འགྲོ་དགོས་ཟེར་བ། དེ་ཡིན་ཙང་ད་ད་རེས་གནས་སྐབས་སུ་རེད་པ། ང་ཚོས་ད་མི་ཚེ་ཐག་གཅོད་བྱས་རེད་པ། ད་གཞི་གྲངས་མ་བྱས་ནས་དེ་འདྲ་ཅིག་ལ་ཕར་སྤུངས་ཐུབ་འོས་ན་དངོས་འབྲེལ་གཅིག་གིས་མི་ཚེ་དོན་དང་ལྡན་པ་བྱུང་དགོས་སུ་རེད་ད་དེ་འདྲ་མ་བྱས་ན་ང་ཚོས་ཉམས་ལེན་ཅིག་ལ་བྱས་པས་ནས་རེད་པ། གཅིག་གིས་སྟོང་ཉིད་ལྟ་བ་རེ་ཞིག་སྒོམ་དེ་ནང་བཞིན་ལམ་རིམ་གྱི་དམིགས་རྣམ་རེ་སྐྱོང་ཁ་བྱས་པས་ནས་ད། དལ་འབྱོར་དོན་ཆེན་དེ་དཀའ་ལས་ཁག་པོ་ཡིན་སྲིད་རེད། ད་ང་ཚོ་དོན་ཆེན་དོན་ཆེན་ནང་གི་ད་དོན་ཆེ་ཤོས་དེ་ག་ཟེར་ན། བྱང་ཆུབ་སེམས་སྒོམ། དེ་རྒྱུད་ལ་རྒྱལ་ཅིག་དེ་རེས་ག་ས་ང་མ། དེ་དལ་འབྱོར་རྙེད་དཀའ་གཟུགས་ཁང་མཚམས་འདི་བཅའ་སོང། ངོ་བོ་དེ་རེད། ད། དལ་འབྱོར་དོན་དང་ལྡན་པ་དེ་བྱེད་ཀྱི་རེད། ཡིན་ནའི་ག་རེ། དལ་འབྱོར་དོན་ཆེན་པོ་དེ་ཕལ་ཆེར་དཀའ་ལས་ཁག་པོ་ཡིན་དོན་དང་ལྡན་པ་དང་དོན་ཆེན་པོ་གཉིས་བསྟུན་ནུས་པ་ཡོད་མེད་ང་རང་བསམ་ཚུལ་རེད་ད་རེད་བ། ད་དོན་དག་ཆེན་པོ་ཅིག་བྱེད་ཐུབ་ན། བྱང་ཆུབ་སེམས་སྒོམ། གཞན། རང་གཞན་གཅེས་པར་བཟུང་རང་ཡལ་བར་དོར་རེད་བ། ད་རང་ཡལ་བར་དོར་སོང་ད་རང་ཁྱོན་བློས་མི་འདུག་བ་སྤྲང་པོ་བཞིན། ད་ང་ཚོ་གཅིག་དང་དུ་གོམ་བགྲོད་འོང་གི་ཡིན་ཟེར་གི་མི་འདུག་རང་གི་ཁྱོན་ནས་བློས་བཏང་གི་མི་འདུག་ག་གཞན་གཅེས་པར་བཟུང་ཡོང་དུས་ང་རང་གི་དོན་དག་ཆ་ཚང་འགྲུབ་འགྲོ་གི་འདུག་ག་རེད་པ། ད་འདས་དུས་ཨ་ཅེ་གི་ལྷ་དང་མིའི་ལོངས་སྤྱོད་ཕུན་སུམ་ཚོགས་པ་གཏམ་སྙན་གྲགས་ཆ་ཚང་གཞན་གཅེས་པ་ཚོས་ཅན་ཚོས་ངོ་མི་ཚོ་ང་རང་ཚེ་འདིའི་ག་རེ། གཏམ་སྙན་གྲགས་ནོར་ལོངས་སྤྱོད་ཨ་ཚེ་བསོད་ད་མདོར་བསྡུས་ན་ཚེ་བསོད་ནམས་ད་ག་རེ་ན་ཅིག་ཡོང་གི་འདུག་ག་ད་ང་རང་ཚོ་དགོས་ཡག་འདི་རེད་པ་ད་འདི་འགྲུབ་གི་འདུག་ག།

ལམ་བདེ་བ་ནས་འབྲས་བུ་བདེ་བ་ལ་དེ་འདྲའི་ཅིག་འགྲོ་རྒྱུ་ཡོད་པ་དེ་ལ། ཨང་གཅིག་བློ་གྲོས་དང་ལྡན་པ་སུ་ཞིག་གིས་སྒྱིད་ལུག་པ་བྱེད་ཀྱི་རེད་ད་དུང་ནང་ངས་སྒྱིད་ལུག་བྱེད་ཀྱི་མ་རེད་པ་དེ་ལ་གཞོལ་གྱི་རེད་པ་དེ་ལ་འབད་ཀྱི་རེད་པ། ང་ཚོ་མ་སུ་ན་སོ་སོའི་བེད་ཀྱི་ལུས་ངག་ཡིད་གསུམ་གྱི་རིག་པ་སྤུང་ས་སྒྲིམ་ས་དེ་འདིའི་སྒང་ལ་སྒྲིམ་གྱི་རེད་པ་དེ་ལ་མ་སྒྲིམ་གི་ཅིག་ན་ཁོ་རྣམ་དཔྱོད་དང་ལྡན་པ་མ་རེད་ཟེར་གི་འདུག་སེམས་ཤེས་སུ་ཞིག་སྒྱིད་ལུག་འགྱུར། དེ་རེད་རེད་འདུག་དེ་ཡིན་ཙང་ང་རང་ཚོ་ཅིག་ཞིབ་ཚགས་པོ་ཞིག་བསམ་ན་ད་ལྟ་ད་ཁྱེད་རང་ཚོ་མང་ཆེ་བ་ཕར་ཕྱིན་བལྟས་ཚར་རེད་བ་དབུ་མ་བལྟས་ཚར་རེད་བ་ད་ང་ཚོ་འདྲ་བ་ཞིག་ན་རྒྱུན

ཨང། མ་འོངས་པ་ལ་དཔེ་ཆ་ཆ་ཚང་མཐར་ཕྱིན་ཙ་ན་སྤུངས་ས་འདིའི་སྒང་ལ་ཡིན་ད་ཨཱ། ང་ཚོ་མ་གསུངས་གཅིག་འགྲོ་ས་འདི་ཡིན་ད་ཨཱ། དང་པོ་དེ་ནི་ག་རེ་ཟེར་ནོ། འདི་མ་གསུངས་ད་ཨཱ། ཁམ་བུ་བརྒྱ་ཡང་མ་གསུངས་ཐིག་ཚད་གླེང་ཞོག་གླེང་ཞག་གོར་ཟིག་ཏུ་བ། མ་གཏོགས་པའི་ད་མ་འོངས་པ་གཅིག་ཡོང་གི་རེད་གཅིག་ཁོ་རང་གཅིག་ཡོང་གི་རེད་ཟེར་འདི་ཕལ་ཆེར་ཕལ་ཆེར་དཀའ་ལས་ཁག་པོ་ཡིན་གྱི་རེད་དང་འདི་ནི་ང་ཚོ་མ་གསུངས་འཆར་གཞི་བྲིས་ནས་རེད་པ། འཇིག་རྟེན་པ་དེ་ཚོ་ཡང་ཁོ་རང་ཚོ་གི་འཆར་གཞི་ཞིབ་པོ་བྲིས་ཡག་འདུག་བ། མི་ཚང་གཅིག་གིས་ཨཱ་གཅིག་གིས་ང་ཚོ་མ་གསུངས་ནང་ལོགས་ཀྱི་ཨཱ་གཅིག་ག་རེ་ཟེར་བ་ད་གཅིག་བདེ་སྐྱིད་སྒྲུབ་ཡག་དང་སྡུག་བསྔལ་སེལ་ཡག་དེ་ཙམ་མ་གཏོགས་ཡོད་མ་རེད་དེ་ལ་འཆར་གཞི་ཞིབ་པོ་བྲིས་ཀྱི་འདུག་བ། ལོ་རྗེས་མར་འདི་བྱེད་ཀྱིན་དང་ལོ་རྗེས་མར་འདི་བྱེད་ཀྱིན་དང་དེ་ནས་འདི་བྱེད་ཀྱིན་དང་དེ་ནས་ཁང་པ་འདི་ནས་རྒྱག་མཁན་དེ་ནས་གཅིག་ཉོ་མཁན་དང་གཅིག་འཆར་གཞི་ཞིབ་པོ་བྲིས་བྱེད་བྱེད་ཀྱི་འདུག་བ། ད་ང་རང་ཚོ་ག་རེ་རེད། ཐར་པའི་གོ་འཕང། སངས་རྒྱས་གོ་འཕང་འགྲོ་གི་ཡིན་ཟེར་གི་རེད་བ་ད་འདོད་དུས་ན་དེ་ནས་འཆར་གཞི་གཅིག་བྲིས་བ་མ་ད་ང་ཚོ་འཆར་གཞི་ཡོད་མ་རེད། བྱས་ཙང་ད་ཕར་དེ་ཞག་ཉིན་ཞག་དྲུག་གཅིག་ནང་ལ་ང་ཚོ་འཆར་གཞི་བཏིང་དགོས་རེད་འདུག་བ།

ད་ལྟ་གནོད་བྱེད་དུ་སྣང་བའི་སེམས་ཅན་དེ་རྣམས། ད་ལྟ་ང་རང་ཚོ་སོ་སོ་ལ་ཅིག་སྣང་ཚུལ་དུ་གྱུར་སེམས་ཅན་སོ་སོར་གནོད་པ་བྱེད་མཁན་རེད་འདུག་དྲན་བཞིན་ཡོད་པ་མང་པོ་འདུག་ག། འོ་དེ་འདྲ་བའི་ད་ལྟ་གནོད་བྱེད་དུ་སྣང་བའི་སེམས་ཅན་དེ་རྣམས། སྔོན་ཐོག་མ་མེད་ནས་རང་རྒྱུད་ཀྱི་ཉོན་མོངས་ཀྱིས་ཉེར་ལེན་བྱས། འོ་རང་རེས་ཐོག་མེད་ནས་གཞན། འོ་ལགས་སོ་གཞན་གནོད་བྱས་པའི་ལས་ཀྱིས། རང་རེས་ཐོག་མེད་ནས། འོ་ལགས་སོ་གཞན་ལ་གནོད་པ་བྱས་པའི་ལས་ཀྱིས་ལྷན་ཅིག་བྱེད་རྐྱེན་བྱས་པའི་དབང་གིས་གནོད་བྱེད་དེ་དག་གིས་བསམ་པ་ངན་པས། ཀུན་ནས་བསླངས་པའི་སྦྱོར་བ་ཕྱིན་ཅི་ལོག་དྲག་པོ་མང་དུ་སྤྱད་པའི་རྒྱུ་མཚན་གྱིས་སྤྱིར་འཁོར་བ་ལ་མཐའ་མེད་འདི་རེད་པ་དང། སེམས་ཅན་དེ་རྣམས་འཁོར་བ་སྔོན་ཐོག་མ་མེད་པ་ནས་རང་རྒྱུད་ཀྱི་ཉོན་མོངས་འདིས་ཉེར་ལེན་བྱས་གཙོ་ཉེར་ལེན་བྱེད་མཁན་ཉོན་མོངས་འདི་རེད་པ། ང་རང་ཚོ་ལྷན་ཅིག་བྱེད་རྐྱེན་བྱས་ད་ཉོན་མོངས་འདི་དང། རྒྱུ་ཉེར་ལེན་ཉོན་མོངས་འདི་དང་ལྷན་ཅིག་བྱེད་རྐྱེན་ང་རང་ཚོ་འཕྲད་ཡོང་དུས་ཁོ་ལ་ཨ་ནི་གནོད་པ་བྱས་ཏེ་ཁོ་རང་ཤི་ཡོང་གི་རེད། ཨོ་དུས་རེད། ཉོན་མོངས་འདི་བྱས་དེ་ཡོང་གི་རེད་ད་དེ་འདྲའི་འོག་ལ་བསམ་པ་ངན་པས་ཀུན་ནས་བསླངས་པས་ད་སྦྱོར་བ་ཕྱིན་ཅི་ལོག་བསམ་པ་དེ་ག་རེ་ངན་པ་བྱེད་བྱེད་སྦྱོར་བ་དེ་ཕྱིན་ཅི་ལོག་ད་མདོར་བསྡུས་ན་གསོད་པ་དང་ད་མདོར་བསྡུས་ན་ཅིག་རྐུ་བ་ལ་སོགས་པ་ད་མདོ་སོལ་བ་ང་ལ་གསོད་པ་དང་རྐུ་བ་དང་དེ་ནང་བཞིན་ད་ཅིག་དུས་ཡུན་ཕྲ་མོ་ཚིགས་སུ་ལུས་སོ་ག་རེ་ཟེར་ན་ཕྱིན་ཅི་ལོག་རེད་ཕྱིན་ཅི་ལོག་མང་དུ་སྤྱད་པའི་རྒྱུ་མཚན་གྱིས་སྤྱིར་ང་ཚོ་འཁོར་བ་ལ་མཐའ་མེད། བྱེ་བྲག་ངན་སོང་རྣམས་སུ་སྡུག་བསྔལ་སྣ་ཚོགས་པ་ཞིག་མྱོང་བའི་ལེ་ལན་རང་ཅག་ལ་ཐུག་པ་ཡིན། འོ་དེ་འདྲའི་ཅིག་བྱུང་བ་དེ་ཡང་མཐར་ཐུག་ན་རང་རང་རང་རང་ལ་ཐུག་བཞག་ཟེར་བའོ། རང་རང་ལ་ཐུག་བཞག། སྤྱིར་འཁོར་བ་དང་བྱེ་བྲག་ཏུ་ངན་སོང་རྣམས་སུ་སྡུག་བསྔལ་སྣ་ཚོགས་པ་ཞིག་ང་ཡོངས་སུ་མྱོང་ཚར་བ། འོ་ཡ། མ་འོངས་པར་མྱོང་གི་རེད་དེ་ཡིན་ཙང་འདི་དག་ཐམས་ཅད་ཀྱི་ལེ་ལན་ཐམས་ཅད་དེ་སོ་སོ་རང་ལ་ཐུག་བཞག། རེད་པ། རང་ཅག་དག་ལ་ཐུག་བཞག། འོ་དེ་གསུང་གི་རེད་ད་ཞི་བ་ལྷས་ཟེར་ནོ། སྤྱོད་འཇུག། ཞི་བ་ལྷ་ཡི་ཞལ་ནས། བདག་གི་ལས་ཀྱིས་བསྐུལ་བྱས་ནས་བདག་ལ་གནོད་བྱེད་རྣམས་འབྱུང་སྟེ། དེ་ཡིས་སེམས་ཅན་དམྱལ་དོང་ན་བདག་གིས་དེ་དག་མ་བརླག་གམ། འོ་དེ་རེད། ད་ང་རང་ཚོ་གི་ལས་ཀྱིས། ཨ་ནི་ཅིག། བསྐུལ་མ་ལྟ་བུ་བྱས་ནས་ཨ་ནི། ད་མདོར་བསྡུས་ང་རང་ཚོ་སྐྱེ་བ་སྔ་མའི། ལས་ཀྱི་དབང་གིས་ག་རེ་ཟེར་ཉོན་མོངས་ཅིག་དབང་གིས། ཉོན་མོངས་ཅིག་མངོན་དུ་གྱུར་ད་མདོར་ན། ཅིག། ཅིག། ཁོང་ཁྲོ་ལྟ་བུ་ཅིག་མངོན་དུ་གྱུར་ནས་སེམས་ཅན་གཞན་དག་ལ་གནོད་པ་བྱས་པ། གནོད་པ་བྱས་ཏེ་ང་རང་ཚོ་དང་པོ་ཕར་གནོད་པའི། དང་པོ་གཞི་དེ་ང་རང་ཚོ་འདུག་པ། དེ་དེའི་གནོད་ལན་ནས་ད་ལྟ་སེམས་ཅན་ང་རང་ཚོ་གནོད་པ་བྱས་སོང། གནོད་པ་བྱས་པ་དེ་གནོད་པ་བྱེད་མཁན་སེམས་ཅན་དེ་ཚོ་ག་པར་སྐྱེས་སོང། ངན་སོང་སྐྱེས་སོང། ད་མདོར་བསྡུས་ན། སེམས་ཅན་ངན་སོང་སྐྱེ་བཅུག་མཁན་ང་རང་ཚོ་རེད་འདུག་ག་མཐར་ཐུག་ན། རེད་པ། རེད་འདུག་ག། དེ་རེད་མི་འདུག་ག་རང་ཚོ་བྱས་པ་རེད་སྲིད་མ་རེད་པ། ཁོ་རང་ཚོ་ཁོ་རང་ཚོ་ང་རང་ཚོ་གནོད་འཚེ་བྱས་པ་ལས་བྱུང་ནས་གནོད་འཚེ་བྱས་པ་ཁོ་རང་ཚོ་དམྱལ་བ་སྐྱེས་རེད་པ། ད་ཁོ་རང་ཚོ་ང་རང་ཚོ་གནོད་འཚེ་བྱེད་དགོས་པ་དེ་རྒྱུ་མཚན་ག་རེ་ཟེར་ན་སྐྱེ་བ་སྔ་མའི་ང་རང་ཚོ་ཁོ་ལ་ཕར་གནོད་པ་བྱས་རེད་པ། ད་གནོད་པའི་གནོད་ལན་དེ་ཚུར་གནོད་པ་བྱས་པ་ཡིན་ཙང་དེའི་འབྲས་བུ་དེ་ལ་ཁོ་རང་ཚོ་སྡུག་བསྔལ་བྱུང་མདོར་བསྡུས་ན། སེམས་ཅན་ད་ལྟ་ངན་སོང་མར་ཅིག་བརླག་བཅུག་ཡ་དེ་ང་རང་ཚོ་བརླག་བཅུག་བཞག། དེ་གསུང་དགོས་ཟེར་རེད། འོ་དེ་རེད་ད་མདོར་བསྡུས་ན་དེ་དག་རང་གཅེས་འཛིན་ལས་བྱུང་ཟེར་མིན་འགྲོ། བདག་གི་ལས་ཀྱིས་བསྐུལ་བྱས་ནས་བདག་ལ་གནོད་བྱེད་རྣམས་འབྱུང་སྟེ་དེས་ནི་སེམས་ཅན་དམྱལ་འདོང་ན་ད་འདོང་ཟེར་དེ་འགའ་རེ་སྔོན་འཇུག་མེད་དེ་མཁན་ཏེ་འདུག་འགའ་རེ་སྔོན་འཇུག་ཡོད་མཁན་ཏེ་འདུག་ད་འགའ་རེ་ནང་འདི་རྒྱབ་པ་འགའ་རེ་ནང་དམྱལ་དོང་ན་ཟེར་འོ་དམྱལ་བའི་ནང་ལོགས་སྐྱེ་མཆེད་དེ་མེ་དོང་ཟེར་དམྱལ་བའི་མེ་དོང་ཟེར་ཏེ་གོ་ཡང་མི་འགྲོ་བདག་གིས་དེ་དག་མ་བརླག་གམ་བདག་ང་རང་ཚོས་བརླག་པ་རེད་པ་ཟེར་ཏེ་ཞེས་སོ་ཁྱད་པར་ད་ལྟར་རང་ཅག་ཐེག་པ་ཆེན་པོའི་ཆོས་ཀྱི་སྒོར་ཞུགས་པའི་སྐབས་སུ། དེ་དག་གིས་སྒོ་སྣ་ཚོགས་ནས་གནོད་པ་དུ་མ་བྱས་པས་ཐེག་པ་ཆེན་པོའི་ཆོས་བར་ཆད་བྱས་པའི་དབང་གིས་སྤྱིར་འཁོར་བའི་སྡུག་བསྔལ་བྱེ་བྲག་ཏུ་ངན་སོང་དུ་གཞོལ་ཞིང་འབབ་པ་ངན་འགྲོའི་སྡུག་བསྔལ་དུ་མའི་སྣོད་དུ་འགྱུར་བ་ཡང་སྙིང་རེ་རྗེ། ད་འདུག་ང་རང་ཚོ་སུ་ལ་གནོད་བྱེད་ཇི་སྙེད་འདུག་སོང་སྙིང་རྗེ་སྒོམ་པ་རེད། ད་ནི་ང་རང་ཚོ་ཐེག་པ་ཆེན་པོའི་ཉམས་ལེན་དང་བྱེད་ཀྱི་ཡོད་པའི་དབང་དུ་བཏང་བས་ན་ང་རང་ཚོ་ཐེག་པ་ཆེན་པོའི་ཉམས་ལེན་བྱེད་ཡོང་དུས་སྒང་ལ་སེམས་ཅན་གཞན་ཕ་རོལ་པོ་ང་རང་ཚོ་ཐེག་པ་ཆེན་པོའི་ཉམས་ལེན་བྱེད་ལ་བར་ཆད་མང་པོ་བཏང་གི་ཡོད་རེད་བ་ད། བཏང་གི་ཡོད་རེད་བ། ད་དེ་འདྲའི་བར་ཆད་བཏང་ཡོང་དུས་སྒང་ལ་བར་ཆད་བཏང་ཡིན་ཁོ་རང་ལ་ཉེས་པ་ག་རེ་ཡོད་རེད་ཟེར་ན། ཐེག་པ་ཆེན་པོའི་ཆོས་ལ་བར་ཆད་བཏང་བའི་ཉེས་པ་ཡོང་གི་འདུག་བ་འོ། དེ་ལྟར་དེ་འདྲའི་ཉེས་པ་བསགས་པར་བརྟེན་ནས་རྟེན་གང་ཟག་དེ་ག་པར་སྐྱེ་དགོས་ཟེར་ན་དམྱལ་བར་སྐྱེ་གི་རེད། དེ་ལ་སྙིང་རྗེ་སྒོམ་དགོས་རེད། སྙིང་རྗེ་ཨ། ད་ཁོས་ང། ངས་ཐེག་པ་ཆེན་པོའི་ཉམས་ལེན་དེ་འདྲ་བྱེད་ཡོད་དུས་ཁོས་ང་ལ་གནོད་པ་བྱེད་ཀྱི་འདུག་ད་གནོད་པ་ཟེར་དེ་ཁོས་ངན་སོང་མ་སོང་ན་ཅི་སྡུག་བསྔལ་ཡོང་ཡ་རྒྱུ་ཅིག་རེད་ད་ཁོས་དེ་རིང་གནོད་པ་བྱེད་པར་ཚེ་ཕྱི་མ་ཁོ་ངན་སོང་སྐྱེ་གི་རེད་ཨང་ཟེར་ཁོ་ལ་ནི་སྙིང་རྗེ་སྒོམ་དགོས་རེད། ཨོ་དེ་ཟེར་གྱི་རེད་ཚུར་གནོད་པ་བྱེད་ཀྱིན་འདུག་ང་ལ་ཕར་ཁྲོ་རྒྱུ་དེ་ཕར་དེ་བཞག་གནོད་པའི་ལས་འདི་ལ་ག་རེ་སྒོམ་དགོས་རེད་ཟེར་ན་སྙིང་རྗེ་སྒོམ་དགོས་རེད་ཟེར་གི་འདུག་བ།

ད་གང་ལ་ཁོས་ང་རང་ཚོ་གནོད་པ་བྱས་གནོད་པ་ཆུང་ཆུང་ཅིག་མ་གཏོགས་བྱས་ཡོད་མ་རེད། བྱས་ཡོད་མ་རེད་དེ་ང་རང་ཚོ་རྟེན་གྱི་ཆ་ནས་ཁོས་གནོད་པ་དེ། ག་པར་འགྲོ་ཡ་ལས་བསགས་འདུག། ངན་སོང་སྐྱེ་ཡ་ལས་བསགས་འདུག་ཨ་ཙི་སྙིང་རྗེ་ཨ་བསམ་ས་ཅིག། རེད་པ། ལྷག་པར་དུ་ང་རང་ཚོ་དམན་པ་དེ་འདྲ་ཡོང་གི་འདུག་བ་ད་སྟེང་གི་ཆ་ནས་སྨན་པ། ང་ཚོ་དགེ་སློང་ཡིན་ན་ང་རང་ཚོ་དགེ་སློང་ལས་རྟེན་གྱི་ཆ་ནས་དམན་པ་དགེ་ཚུལ། དགེ་ཚུལ་ཡིན་ན་དགེ་ཚུལ་ལས་རྟེན་གྱི་དམན་པ་ཅན་ཁྱིམ་པ། འོ་དེ་འདྲས་ང་རང་ཚོ་གནོད་པ་བྱས་ན་ལྷག་པར་དུ་སྙིང་རྗེ་སྒོམ། སྙིང་རྗེ་ཨ་ད་ནི་ཁོ་རང་གནས་སྟངས་འདི་མ་གཏོགས་མི་འདུག་སྟངས་འདུག། ང་དཔེ་ཅིག་ཆོས་བྱེད་མཁན་དེ་ལ་ཁོས་ཅིག་ཨ་མི་འཚམས་པར་དུ་དེ་འདྲ་བྱེད་ཀྱི་འདུག་ད་དེ་འདྲའི་ལས་དེ་ཚེ་ཕྱི་མ་ཁོ་རང་ངན་སོང་སྐྱེ་ཡ་ལས་རེད་བསམ་སྙིང་རྗེ་ཤུགས་དྲག་པོ་སྒོམ་དགོས་རེད་ཟེར་གྱི་འདུག་དེ་མ་གཏོགས་པའི་གནོད་པ་གནོད་ལན་བྱས་ཏེ་ཕར་དེ་བཞག་ཕ། སྙིང་རྗེ་སྒོམ་དགོས་རེད་འདི་ཟེར་གྱི་རེད། ད་ང་ཚོ་སྙིང་རྗེ་སྒོམ་མ་ཐུབ་ན་དེ་བཟོད་བཟོད་པ་སྒོམ་འགྲིག་གི་རེད་བ་སྙིང་རྗེ་ཚབ་དེ་ལ་བཟོད་པ་སྒོམ་ཐུབ་ན་དཔེ་ཡག་པོ་རེད། ད་བཟོད་པ་སྒོམ་མ་ཐུབ་བྱས་ད་ཕར་འཁྲུག་པ་བརྒྱག་ཡ་ད་ང་ཚོ། སྤྱིར་ནང་པ་སངས་རྒྱས་ཆོས་ཉམས་ལེན་བྱེད་ལྷག་པར་ཐེག་པ་ཆེན་པོའི་ཆོས་ཉམས་ལེན་བྱེད་ཀྱིན་ཡོད་ད་ད་དེ་འདྲ་ཡག་པོ་ཡོང་བ་མ་རེད། རེད་པ། ད་འདི། བྱས་ཙང་ང་ནམ་རྒྱུན་བྱས་ཀྱི་སྙིང་རྗེ་སྒོམ་ཡ་དེ་མ་བྱུང་ན་བཟོད་པ་སྒོམ་ད་བྱུང་ན་ད་དངོས་འབྲེལ་བློ་སྦྱོང་ལ་ཉམས་ལེན་ཚད་དང་ལྡན་པ་བྱེད་ན་སྙིང་རྗེ་སྒོམ་དགོས་འདུག་བ། རེད་པ། ད་ནི་འདི་ནང་ཡོད་གླང་རི་ཐང་པའི་བློ་སྦྱོང་ཚིགས་བརྒྱད་མའི་ནང་ཡོད་པ་ནང་བཞིན། གང་ལ་བདག་གིས་ཕན་བཏགས་པའི་རེ་བ་ཆེ་བ་གང་ཞིག་གིས་ཤིན་ཏུ་མི་རིགས་གནོད་བྱས་ན་བཤེས་གཉེན་དམ་པར་བལྟ་བར་ཤོག། ང་རང་ཚོ་དུས་རྟག་ཏུ་ཁོ་ལ་ཤིན་ཏུ་གཅེས་པར་བཟུང། ཁོ་ལ་ཞེ་པོ་དཔེ་ཅིག་བྱས་པས་ནས་ཁོས་ང་རང་ཚོ་མི་འཚམས་པ་དེ་འདྲ་ཤུགས་ཆེ་པོ་དེ་འདྲ་བྱས་ཡོད་འདུག་ང་ཚོ་དངོས་འབྲེལ་བྱས་ན་ཅིག་བློར་ཆུག་མ་རང་དེ་འདྲའི་ཡག་པོ་བྱས་ཡོད་དེ་ཁོས་ང་ལ་དཔེ་དེ་འདྲ་དཔེ་ཅིག་ངན་པ་བྱས་ཟེར་ཡ་དེ་འདྲ་ཡོང་གི་རེད་བ་དེའི་ཚེ་ན་ཁོ་ལ་ཕར་ཅིག་ཁྲོ་བ་དང་དེ་འདྲ་མ་བྱེད་ཅེས་དགེ་བའི་བཤེས་གཉེན་བལྟ་དགོས་རེད་ཟེར་འདུག་རེད་པ། ང་ཚོ་དགེ་དེའི་དགེ་བའི་བཤེས་གཉེན་ཟེར་དེ་བཟོད་པའི་ཉམས་ལེན་སྟོན་མཁན་གྱི་དགེ་བའི་བཤེས་གཉེན་ད་ང་ཚོ་བཟོད་པ་སྒོམ་ཡག་གི་ད་ང་ཚོ་གཞི་རྟེན་གཞི་ཆེན་པོ་བྱས་རེད་པ་དེ་ཡིན་ཙང་ག་རེ་གང་གིས་བདག་ལ་ཕན་བཏགས་པའི་རེ་བ་ཆེ་བ་གང་ཞིག་གིས་ཤིན་ཏུ་མི་རིགས་བྱས་ན་ཡང། བཤེས་གཉེན་དམ་པར་བལྟ་བར་ཤོག་ཟེར་དུས། རང་གི་བཤེས་གཉེན། བས་ཅིག། ང་ལ་བཟོད་པའི་ཉམས་ལེན། ཅིག། ཕྱིན་ཅི་མ་ལོག་པར་སྟོན་གྱི་དགེ་བའི་བཤེས་གཉེན་ཅིག་ཡིན་ཨ་ཨ་བསམ་བསམ་ཅིག། ཁ་སང་ཁོས་བཟོད་པ་སྒོམ་ཡག་གི་གཞི་བྱིས་པ་བྱས་རེད་པ། དེ་ཡིན་ཙང། དེ་གཅིག་པུ་རེད་ཟེར་གྱི་འདུག་ཨ། དེ་གཅིག་པུ་རེད་ད། འོ་ཡ་དེ་བྱས། གཞན་ཡང་གནོད་བྱེད་འདིས། ཨོ། བདག་གི་མ་བྱས་པའི་བགྲང་གིས་མི་ཆོད། བདག་གིས་ཁྱོད་ཀྱི་ཤ་ཟོས་ད་སེམས་ཅན་གཞན་དག་རེད་པ། བདག་ངས་བག་སེམས་ཅན་ང་རང་ཚོ་སེམས་ཅན་གནོད་པ་མ་བྱས་པ། གནོད་པ་བྱས་པ་བགྲང་གིས་མི་ཆོད་པ་རེད་པ། འོ་ད་ག་ནང་བཞིན་ང་རང་ཚོ་སེམས་ཅན་གཞན་གྱི་ཤ་ག་ཚད་ཟས་ཚར་ཞེས། ད་ནི་ང་རང་ཚོ་མིའི་ལུས་སྟེང་ལ་འདི་གའི་རིག་གནས་ཤ་མང་པོ་ཟ་ཡོད་འདུག་ད་ང་རང་ཚོ་ང་ཚོ་ལྟ་བུ་ཡིན་ན་གོམས་འདྲིས་ངན་པ་ཆགས་ནས་ཨ་ནི་ཅིག་གི་ཏིག་ཏིག་ཟིག་མེད་ན་བྲོ་བ་མེད་པ་བཟོ་ཡོང་གི་འདུག་ད་ང་ཚོ་མིའི་ལུས་སྟེང་ལྷན་དེ་རེད་ད་སྲོག་ཆགས་ཀྱི་ལུས་སྟེང་སླེབས་དུས་ཤ་ག་ཚོད་ཟ་གི་རེད་ཚོད་མེད་ཟ་གི་རེད་བ་དེ་ཤ་ཟ་ཟིག་སེམས་ཅན་དེ་སེམས་ཅན་སེམས་ཅན་ཞིག་རེད་བ་ཨོ་འདུག་སེ་རེད་དེ་ཡིན་ཙང་བདག་གིས་ཁྱོད་ཀྱི་ཤ་ཟོས་ཁྲག་འཐུངས་རུས་པ་མུར་པགས་པ་གྱོན་པ་གྲངས་ལས་འདས་པ་ཞིག་བྱས་ཏེ་ད་རྡོ་སོ་ང་ཚོ་ག་ཟེར་ན་དེ་རེད་ད་ཤ་འཁོན་རེད། ཚེ་ང་ར་ཚེ་རབས་སྔ་མ་རྣམས་སུ་སེམས་ཅན་གྱི་ཤ་ཁྲག་རུས་གསུམ་ང་རང་ཚོས་ལོངས་སྤྱོད་མང་པོ་སྤྱད་ཚར་འདི་གང་ས་བུ་ལོན་རེད་པ་ད་ཕར་འཇལ་དགོས་རེད་པ་འདི་རེད་ད་འཇལ་ཡག་གཞན་དག་ང་ཚོ་ཡོག་མ་རེད་ད་དཔེ་ཐེག་པ་ཆེན་པོའི་ཉམས་ལེན་བྱས་ནས་དེ་དག་ལ་དམིགས་པའི་སྙིང་རྗེ་སྒོམ་ནས་རེད་པ་དེ་དག་ཐམས་ཅད་གཏན་གྱི་བདེ་བ་ལ་འགོད་ཡག་གི་ད་ཅིག་བསམ་བློ་ཅིག་འཁྱེར་ནས་ང་རང་ཚོ་ཉམས་ལེན་བྱེད་འདོད་ན་ད་ལེན་ལེན་ང་ཚོ་མི་སུ་འདི་དྲིན་ལན་འོ་འདི་རེད་གཞན་དྲིན་ལན་གསོ་ཡག་ཡོག་མ་ང་ཤ་ཁྲག་འཇལ་ཐུབ་མ་རེད་པ་ཤ་ཁྲག་རུས་གསུམ་གྱི་བུ་ལོན་ཕར་འཇལ་ཐུབ་མ་རེད་ད་འཇལ་ཡག་ཡག་ཤོས་ག་རེ་རེད་དོ་བ་ད་བྱང་ཆུབ་སེམས་ཉམས་ལེན་བྱས་འདི་རེད།

ད་ཁོ་རང་ཚོ་སྙིང་རྗེ་བསམ་ས་ད་ཡིན་ནས་ངས་ཁྱེད་རང་ཚོ་ཤ་ད་ཟ་གི་མེད་བསམ་ས་བློ་སྐྱེས་ཀྱི་འདུག་གསུངས་འདུག་ད་ང་ཚོ་ནམ་རྒྱུན་ཡིན་ས་དེ་ཡག་མང་དུ་དུས་གང་བལྟས་དགོས་ཀྱི་ཡིན་མི་འདུག་བ། འོ་དེ་ཡིན་ཙང་སྟེ། བློ་ནང་ནས་ཁྱད་མཚར་ཡོང་གི་འདུག། རེད་པ་ད་ཡིན་ནས་ང་ཚོ་ཅིག་མཐའ་མར་ཟ་དགོས་ཐུག་བས་ནས། ཟ་བ་ཡང་ཁོ་རང་གི་ཤ་དེ་ལ་དམིགས་བསལ་གྱི་ང་ཚོ་སྨོན་ལམ་རྒྱག་དགོས་ཟེར་རྒྱབ། རེད་པ་རྒྱབ་བས་ན་ང་རང་ཚོ་ཟས་པ་དེ་དང་ཡང་མི་གཞན་དག་ཅིག་ཟས་པ་གཉིས་བྱས་ན་ང་རང་ཚོ་ཟས་པ་དེ་ལ་ཏིག། ཕན་ཡོན་ཆེ་བ་སོགས་ཀྱི་མེད་འགྲོ་བསམ་ས་རེད།

རེད་པ། ཡིན་གྱི་མིན་གྱི། འོ་འདི་བསམ་དོན། ང་ཚོ་ད་གོམས་འདྲིས་ངན་པ་ཆགས་ཏེ་ཟ་གོ་བ་རུ་མེད་འདི་འདི། ཁ་ཐུག་ཁོ་རང་སླེབས་འདི་བསམ་གོ་གོ་ད་བོ་ཡིན་གྱི་མིན་གྱི་འདི་བསམ་སྟངས་ཁ་ཅིག་གིས་ག་རེ་བཤད་ཀྱི་འདུག་ག་ག་ད་ལན་ཆགས་བུ་ལོན་ཆགས་ཀྱི་རེད་པ། ད་ནང་བཞིན་ལན་ཆགས་བུ་ལོན་ཆགས་ཀྱི་རེད་པ། འོ་དེ་འདྲས་བྱས་པས་ན། ད་དཔེར་ཅིག་ཆོས་རྒྱུན་མི་བྱེད་མཁན་ཅིག་ཨ་འདི་འདྲས་བསམ་བློ་རྒྱུན་གཏན་མི་གཏོང་མཁན་ཅིག་ཁ་ལག་བྱིན་པས་ད་ང་རང་ཚོ་ཁ་ལག་བྱིན་འདི་ཟ་གི་འདུག་ག།

རེད་པ། ད་ཡོད་ནི་ཡོད་པས་མེད་ནི་མེད་རེད་མ་གཏོགས་པས་ཨོ་ད་ཅིག། སེ་ཧྲུལ་སྐྱེས་སེ་ཁ་ཐུག་ཁ་ཐུག་ཅིག་སེ་བས་ད་འདི་མིག་ཤེས་སེ་ཆགས་འགྲོ་གི་འདུག་བ། པས་ཉེས་པ་ཆེན་པོ་རེད་སེ་རྣམ་གསུམ་དག་པའི་ཤ། རེད་པ། པས་ཉེས་པ་ཆེན་པོ་རེད་སེ་དེ་ཙང་ད་ང་ཚོ་རྡོ་སོལ་རིག་འདུག་ཧ་གོ་པས་གོ་གོ་རེད་ད་ག་ལེ་ག་ལེ་དེ་ཉུང་རུ་ཉུང་རུ་ད་མཐའ་མ་འདི་ལ་སྤང་ན་རེད་པ། སྤང། ད་གཟུགས་པོའི་ཨ་ར་མ་བསྟན་ང་ཚོ་ལྟ་རྒྱུ་རེད་ག་རེ་ཟེར་ན། ཅིག། གཟུགས་པོའི་ཨ་ར་མ་བསྟན་པ་ཅིག་བྱས། ཨང་གཟུགས་པོ་འདི་དེ་ཡང་ཕན་བདེ་རྒྱ་ཆེ་པོ་གྲུབ་ཀྱི་འདུག་ན། ཁོ་དེ་ལས་བབས་པའི་འཁོར་ལོ་ག་རེ་རེད། ཨ་མཉམ་པོ་འདི་རྒྱ་མང་པོ་སྤྲད་རེད་ཟེར་གི་འདུག་བ། འདི་དེ་ཟ་རྒྱུ་ནི་འགྲིག་པོ་ཡོད་ཀྱི་རེད། སྤྱོད་འཇུག་ན་ཡོད་པ། གར་སང། ཕན་པ་མེད་པ་དེ་ལ་ནི་ཐམས་ཅད་སྦྱིན་པར་མི་བྱའོ། ལུས་ལ་གྲུ་ཡི་བློ་བཞག་ནས་སེམས་ཅན་རྣམས་དོན་སྒྲུབ་པའི་ཕྱིར་ཡིད་བཞིན་གྱི་ནི་ལུས་སུ་བསྒྱུར། འོ་དེ་ཟེར། འོ་དེ་འདྲ་བྱེད་ཐུབ་གིན་ན་དེ་ཟ་དགོས་ཀྱི་རེད་བ། མ་གཏོགས་པའི་དོན་དག་རྒྱུ་ནི་འགྲུབ་མ་ཐུབ་མཁན་ཅིག་གཞན་དོན་གཞན་དག་དང་ཕར་དེ་བཞག་རང་དོན་ཡང་ཡག་པོ་འགྲུབ་མ་ཐུབ་ཅིག་ལུས་པོ་ཅིག་གསོ་ཡག་ཆེད་དུ། ད་བས་སེམས་ཅན་གཞན་དག་ཤ་ཟ་ཡག་དང་དག་ཅིག་གང་བྱུང་མང་བྱུང་ཟ་བསྡད་པས་ན། ད་དངོས་འབྲེལ་གཅིག། འདི་ཕྱི་གཉིས་པོ་རང་སྟེ་ཚེ་འདི་ལས་མེད་ཚེ་ཕྱི་མ་མེད་པར་ཆགས་ཀྱི་རེད་པ། ད་ང་ཚོ་ལུས་པོའི་ཆ་ནས་གཞན་དོན་རྒྱ་ཆེ་པོ་གྲུབ་ཐུབ་འོས་ན། ཨང་སེམས་ཅན་བསད་བསད་ཚར་རེད་ཨང་ཅུང་ཟད་ཅིག་བེད་སྤྱོད་བཏང་དགོས་ན་ལུས་པོ་ཡག་པོ་གསོ་ཐུབ་དེ་ལ་དོན་དག་རྒྱ་ཆེ་པོ་གྲུབ་ཐུབ་འོས་ན་དེ་ཙམ་དྲག་གི་འདུག་བ། ཇི་ལྟར་ལྟ་དེ་ལ་མཉམ་པ་འཇིགས་བུ་ལ་གཟིགས་ཐུབ་བ་འོ་འདུག་ཟེར་རེད་ཕན་པ་མེད་པ་དེ་ལ་ནི་ཐམས་ཅད་སྦྱིན་པར་མི་བྱའོ། ད་ཕན་པ་ཡག་པོ་གྲུབ་ཐུབ་ན་སྦྱིན་དགོས་རེད། གསུང་གི་འདུག་བ་དེ་ཡིན་ཙང་ད་རྡོ་སོལ་རིག་གི་འདུག་སོ། ང་ཚོ་མ་སུ་ཉམས་ལེན་བྱས་ཡག་གར་སང། འདི། རྣམ་གཞག་འདི་ད་ཅིག་མ་འཆུག་པ་ཅིག་ཧ་གོ་དགོས་ཟེར་རེད། ད། ཅིག་གཞན་དོན་ད་ཕར་དེ་བཞག་རང་དོན་ཡང་མེད། ཨ་ཅིག་གིས་ད་རྒྱུ་འདི་རྒྱུ་མེད་པ་ཅིག་ཨ་ནི་དཔེ་ཞིག་བཞག་ས་ད་དུད་འགྲོའི་བྱེད་པོ་རྒྱག་པ་ཅིག་དེ་བས་དཔེ་ཉེས་པ་ཆེན་པོ་ཟེར་རེད། ཨ་ཅིག་རང་ཤ་ཟ་ས་ཡིན་དུང་ལ་རང་བཞིན་གྱི་ཉེས་པ་ཞིག་བྱ་ཡ་དུ་བ། གཉིས་ཡོད་ན་ཅིག་ད་སྡིག་པའི་འཕྲུལ་ཡིན་གྱི་རེད་བ། ཨོ་དུ་ཟེར་རེད་དེ་ཡིན་ཙང་ང་ཚོ་ཇོ་མོ་སྤང་ཐུབ་ན་ཡག་པོ་མགོ་ཟེར་བ་སྤང་ཐུབ་ན་ཡག་ཤོས་ཨོ་དེ་རེད། ཡ་དེ་བྱས་ད་ལ་འོང་དེ་དག་ཐམས་ཅད་ཀྱི་དྲིན་ལན་ལན་ཆགས་བསྐོར་བ་ད་རེས་ཁྱོད་ལ་དབང་འོང་ཡ། ད་གཞན་དག་ཚོ་གནོད་པ་བྱས་ཡོང་དུས་ང་ལ་ཡིན་དེ་ཡིན། ག་ཟེར་ན། ངས་ཁྱེད་རང་ཚོ་ཤ་ཟོས་པ་རེད་ཁྲག་འཐུངས་པ་རེད་རུས་པ་རྨུགས་པ་རེད་པགས་པ་གྱོན་པ་རེད་ནུ་ཞོ་འཐུངས་པ་རེད་དེ་ཡིན་ཙང་ད་ངས་ཁྱེད་རང་ཚོ་ལ་སྔར་བས་ཅིག་ང་ཚོ་ལན་ཆགས་ཡོད་རེད་ད་ལན་ཆགས་འདི་དྲིན་ལན་ཁྱེད་རང་ཚོར་ད་ལྟ་ཕར་བསྐོར་དགོས་རེད་ད་ཡིན་དེ་ཡིན།

ད་སྦྱིན་སྲེག་སྲེག་འདི་སྦྱིན་དགོས་བ་རེད་དོ་ང་ཚོ་ལན་ཆགས་རེད་བ་ད། ངོ་ཐུག་སི་རེད་དེ་ཡིན་ཙང་དུག་སུ་ཟ་མོ་ད་ནི་རེད་བ་བྱས་ཙང་ད་རེས་ཁྱོད་ལ་དབང་བ་ད་ད་ལ་འོས་ད་ཁྱེད་རང་དབང་བ་རེད་དེ་འོས་བ་རེད་བཀའ་དྲིན་ཆེ་སྙམ་དུ་བསམ་ད་བཀའ་དྲིན་ཆེ་ད་ཁྱེད་ངའི་བུ་ལོན་འདི་ལེན་ག་སླེབས་བྱས་བཀའ་དྲིན་ཆེ་དུ་བསམ་དགོས་རེད་ཟེར་ཡ་བཀའ་དྲིན་ཆེ་སྙམ་དུ་བསམ་པ་རེད་བྱ་དེ། འོ་ཡ་དམིགས་ཀྱིས་བཀར་ནས་ད་དེ་དེ་ག་དུ་དམིགས་ཀྱིས་བཀར་ནས་ད་གཏོང་ལེན་སྒོམ་ནི་རེད་བྱ་རེད་བ་ད། དངོས་འབྲེལ་བྱས་ན་བདག་གཞན་འདི་རེད་བ།

བདག་དང་གཞན། ཟེར་དུས་གཅེས་པར་གཟུང་ཡག་གི་ཡུལ་གྱི་གོ་ས་བརྗེ་རེད། རེད་པ། རང་གཅེས་པར་གཟུང་ཡག་ཡུལ་གྱི་གོ་ས་དེ་ལ་ག་རེ་བཞག་གཞན་བཞག། གཞན་གཅེས་པ་གཞན་ཡལ་བར་དོར་ཡུལ་གྱི་གོ་ས་དེ་ལ་རང་བཞག་མདོར་བསྡུ་ན་དེང་ཕྱིན་ཆད་རང་ཡལ་བར་དོར་གཞན་གཅེས་པར་བཟུང་དགོས་རེད་བསམ་བསམ་བྱས་ནས་བདག་གཞན་བརྗེ་ཡག་བསམ་པ་དེ་རེད་ད་བདག་གཞན་བརྗེ་ཡག་གི་བསམ་པ་ཡག་པོ་སྐྱེས་སོང་དེ་ལ་བརྟེན་ནས་ག་རེ་སྒོམ་པ་རེད་ཨང་གཏོང་ལེན་སྒོམ་པ་རེད་གཏོང་ལེན་དེ་དངོས་འབྲེལ་བྱས་ན་མཐའ་མ་དེ་རེད་ད་འདི་ལྟར་བདག་གཞན་བརྗེ་བ་དེ་ང་ཚོ་མི་ཚོ་བསླུ་ཡག་རེད་བཞག་རེད་པ། ད་གཅེས་འཛིན་གཉིས་ཀྱི་ཉེས་དམིགས་ཡག་པོ་ས་འདོན་དག་ཤིང་བྱས་ཏེ་ལས་སླ་པོ་ཡོད་ས་རེད་རེད་པ། ད་གུ་སྐྱོན། རང་གཅེས་འཛིན་སྐྱོན་ནི་ཆ་ཚང་ཧ་གོ་ས་རེད་པ། གཞན་གཅེས་འཛིན་ཡོན་ཏན་ནི་ཧ་ཧ་གོ་ས་རེད་པ། ད་གཞན་གཅེས་པར་བཟུང་ན་ལེགས་ཚོགས་ཐམས་ཅད་འབྱུང་གི་ཡོད་པ་ཧ་གོ་བ་ཡིན་ཙང་ད་རང་ཡལ་བར་དོར་གཞན་གཅེས་པར་བཟུང་གི་རེད་པ། རང་གཅེས་པར་བཟུང་ན་ནི་བདེ་སྐྱིད་ཀུན་གྱི་ཕུང་ཁྲོལ་ཡིན་པ་ཧ་གོ་དུས་གང་ལ་གཞན་རང་གཅེས་པར་བཟུང་གི་མ་རེད་པ། ཟེར་དུང་བ་སྟེ། གཅེས་འཛིན་གཉིས་གོ་ས་ད་ག་རང་བརྗེ་ཐུབ་འདུག་བ། རེད་པ། དམིགས་བསལ་གྱི་ད་དཔེ་ཅིག་དམིགས་པ་ཟུར་དུ་བྱི་ཁུ་རིལ་བུ་བྲིམ་དགོས་ཡ་མེད་པས་སོ་རེད། ནམ་རྒྱུན་ག་རེ་མར་ཤེས་དྲིན་དྲན་དྲིན་གཟོ། དེ་གསུམ་གྱིས་ཡིད་འོང་གི་བྱམས་པ་ཁོ་རང་ཤུགས་ཀྱིས་གྲུབ་འགྲོ་གི་འདུག་བ་དམིགས་བསལ་དམིགས་བུ་ཅིག་ཟུར་དུ་དམིགས་བུ་སྐྱོང་མི་དགོས་རེད་ཚུར་བ་འོ་དེ་འགྲོ་བའི་ཆེད་དེ་ཡིན་ཙང་ད་བདག་གཞན་བརྗེ་ཡག་བསམ་པ་དེ་ཡོང་གི་འདུག་བ་བདག་གཞན་བརྗེ་ད་བདག་གཞན་བརྗེ་ནས་ཕར་ག་རེ་བཅུག་རོགས་ཟེར་ན། སྙིང་རྗེའི་དམིགས་བུ་རྩལ་དུ་བཏོན་ནས་ཨ་ནི་ག་རེ་ཟེར་ན། ལེན་པའི་བསམ་པ་སྦྱང་ཡག་དང་བྱམས་པའི་དམིགས་བུ་རྩལ་དུ་བཏོན་ནས་ཨ་ནི་ག་རེ་གཏོང་ཡག་བསམ་པ་སྦྱང་དགོས་རེད་ད་གཏོང་ལེན་གཉིས་ཀྱི་ག་ཟེར་ན། འོ་ལགས་སོ་དམིགས་བུ་སྦྱང་ཡག་དེ་གཙོ་བོ་ག་རེ་ཟེར་ན་བྱམས་པ་དང་སྙིང་རྗེ་གཉིས་དམིགས་རྣམ་སྦྱང་ཡག་རེད་འོ་དེ་ཟེར་གི་འདུག་བ་ད་དམིགས་ཀྱི་ག་རེ་ཟེར་གཏོང་ལེན་གཉིས་ཀྱི་སྒོ་ནས་བྱམས་པ་དང་སྙིང་རྗེ་སྒོམས། བྱམས་སྙིང་རྗེས། ཁྱད་པར་དུ་གནོད་བྱེད་ལ་བརྟེན་ནས་བཟོད་པས་གཞི་བྱས་པའི་ད་བྱམས་པ་དང་སྙིང་རྗེ་སྐྱེ། ཁྱད་པར་དུ་གནོད་བྱེད་ལ་བརྟེན་ནས་བཟོད་པས་གཞི་བྱས་པའི་ཕར་ཕྱིན་དྲུག་གི་ཉམས་ལེན་བྱེད་དགོས་རེད་ད་མདོར་བསྡུ་ན། དེ་བྱེད་བཟོད་པས་གཞི་བྱས་པའི་ཕ་རོལ་ཏུ་ཕྱིན་པ་དྲུག་ཀྱང་དེ་ལ་བརྟེན་ནས་བྱུང་སྟེ། གནོད་བྱེད་དེ་བཟོད་པའི་ཡུལ་ཡིན་པས་བཟོད་པ་བསྒོམས། ད་གང་ལ་ང་རང་ཚོ་ཚོ་གནོད་པ་བྱེད་མཁན་དེ་ཁོ་བཟོད་པའི་ཡུལ་ཡིན་པས་དེ་ལ་བཟོད་པ་བསྒོམས། ད་བཟོད་པ་བསྒོམས་པ་ལ་བརྟེན་ནས་ད་གཞན་དག་ཡོང་གི་རེད་སོང་བཟོད་པ་ཡོད་ན།

ཕར་ཕྱིན་དང་པོ་གཉིས་སྔོན་ལ་འགྲོ་ཞེས་པར་བབས། ད་བཟོད་པ་དེ་ཡོད་ན་དེའི་འབྲས་བུ་དེར་ག་རེ་ཡོང་རེ་བརྩོན་འགྲུས་དང་བསམ་གཏན་ཤེས་རབ་གཉིས་ཡོང་གི་རེད་བ་མདོར་བསྡུ་ན་ཕར་ཕྱིན་དྲུག་ག་ཡོང་གི་འདུག་བ་ཟེར་སོ་རེད་གཞན་གསུམ་དེ་ལ་བརྟེན་ནས་བྱུང་བའི་བཟོ་ཟེར་འོ་དེ་ད་གཏོང་ལེན་ཟེར་དེ་འདིར་བ་དང་ད་ང་ཚོ་མ་བཟོ་ནུ། ལེན་པའི་གོ་རིམ་རང་ནས་བརྩམ་ཟེར་ད་བློ་སྦྱོང་ནང་ལེགས་རེད་ད་བྱས་ལ་ཟེར་གྱི་ནི་ཡིན་ང་ཚོ་གང་ལྟར་ཡང་དང་པོ་ག་རེ་ཟེར་ན་ལེན་པའི་བསམ་པ། ལེན་པའི་བསམ་པ་དང་པོ་སྙིང་རྗེ་སྔོན་ལ་སྒོམ་གྱི་འདུག་བ་ར་བ། ཇི་ལྟར་སྙིང་རྗེ་བྱམས་པ་དང་སྙིང་རྗེ་གཉིས་ལ་གོ་རིམ་མེད་གསུང་རོ་རྒྱུད་ལ་སྐྱེས་ལ་གོ་རིམ་མེད། ཡིན་ན། གཞུང་ནང་སྤྱི་དོན་ལྔ་བསྒོམ་དུས་སྙིང་རྗེ་སྔོན་ལ་སྒོམ་དགོས་རེད་ཟེར་གྱི་འདུག་བ། བསྒོམ་དུས་གཉིས་ལས་སྙིང་རྗེ་དགུ་ཁྱད་པར་ཅིག་མེད་འགྲོ། ཨ་ནི་གཏོང་ལེན་བྱེད་དུས་སྒང་ལ་དང་པོ་ལེན་པའི། ཨ་ནི་གཅིག་བསམ་པ་རང་ལས་བརྩམས་ཟེར་ཚིག་བརྗོད་ར་བ་འདི་དང་དང་པོ་ལེན་པའི་དམིགས་རྣམ་སྐྱོང་ནི་ར་བ། ད་ལེན་པ་ཟེར་དུས་སྒང་ལ། སེམས་ཅན། གཅིག། མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་མི་འདོད་པའི་སྡུག་བསྔལ། དེ་ནང་བཞིན། ཉོན་མོངས་པ་དང་ཉེས་སྤྱོད། དེ་དག་ཐམས་ཅད། ངོ། དེ་དག་ཡིན་པ་ལ་རྣམ་པ་འོད་ནག་པོའི་རྣམ་པ་ཅིག་རང་གི་སྣ་བུག་གཡོན་མ་ནས་ཡར་ཅིག་རྔུབ། རེ་བ་རྔུབ། དེའི་ཚེ་ན་སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས། དེ་དག་ཐམས་ཅད་སྡུག་བསྔལ། རྒྱུ་དང་བཅས་པ་གཏན་དུ་བྲལ་སོང་བསམ་བསམ་ཅིག་སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས། འོད་ནག་པོའི་རྣམ་པས་ཨ་ནག་ཐིག་ཐིག་ཐིག་ཐིག་ཐིག་ང་རང་ཚོ་སྙིང་གའི། རང་གཅེས་པར་འཛིན་པའི་གཅེས་འཛིན་འགོང་པོ་དེའི་སྒང་ལ་མར་སྤུངས་ནས། དེའི་སྒང་ལ་སྤུངས་ནས་ཐུལ་ཏེ་ཟད་སོང་བསམ་བསམ་ཅིག། དམིགས་མེད་ངང་དུ་སྦྱངས་སོང་བསམ་བསམ་ཅིག། ད་འདི་སོ་སོ་བསམ་ག་རེ་བདེ་བས་ན་སྦྱངས་སོང་བསམ་བསམ་ཅིག་དེ་སྙིང་རྗེ་སྒོམ་སྙིང་རྗེ་སྒོམ། ད་དེ་ནས།

གཡས་པ་ནས་ཚུར་ཆུག་ང་རང་ཚོ་གི་གཡོན་པ་ནས་ཡར་རྔུབ། ཨན་ཕར་འགྲོ་དུས་ང་རང་ཚོ་གི་ད་རྒྱུད་ཀྱི་ཨན་ཅིག་ཕན་བདེ་དེ་ནང་བཞིན་ལེགས་ཚོགས་ཨ་ང་རང་ཚོ་རྒྱུད་ལས་ཕན་བདེ་དང་ང་ཚོ་མོ་སོང་ཅིག་འོ་ལགས་སོ། ལེགས་ཚོགས་ཨན་ཅིག་རྒྱ་ཆེ་པོ་དེ་འདྲ་ཡོག་མ་རེད་མེད་ཡོད་དུས་ང་སངས་རྒྱས་བྱང་ཆུབ་སེམས་དཔའ་འདི་དག་གི་ལེགས་ཚོགས་ཐམས་ཅད་ཨན་ཅིག་རང་རྒྱུད་ལ་ཚུར་སླེབས་པའི་མོས་པ་བྱས་ནས་འོ་འདི་དག་ཐམས་ཅད་ངོ་བོ་ཨན་ཅིག་བདེ་བ་དང་བདེའི་རྒྱུ་དེ་དག་ཡིན་པ་ལ་རྣམ་པ་དེ་འོད་དཀར་པོའི་རྣམ་པ་ཅིག་ཕར་སྣ་བུག་གཡས་པ་ནས་ཕར་བཏང་ནས།

ཨ་ནི། སྙིང་རྗེའི་དམིགས་པ་རྩལ་དུ་བཏོན་བྱས། སྙིང་རྗེ་དང་བྱམས་པའི་དམིགས་པ་རྩལ་དུ་བཏོན་གཏོང་ལེན་སྒོམ་ཡག་རེད། དེ་ཡིན་ཙང་ག་རེ། གཏོང་ལེན་ཟེར་དུས་བྱ་ཡག་རེད་ཤག། འདུག་བྱ་འདི། ད་གཞི་རྩ་འདྲ་པོ་འདི་ག་རེ་ཟེར་ན། ག་རེ་བྱེད་དགོས་ཟེར་ན། བདག་གཞན་བརྗེ་བའི་བསམ་པ་འདི་རེད། དེའི་གཞི་རྩ་འདྲ་པོ་འདི། གཅེས་འཛིན་གཉིས་ཀྱི་སྐྱོན་ཡོན་བསམ་པ་འདི་རེད། དེའི་གཞི་རྩ་འདྲ་པོ་འདི། བདག་གཞན་མཉམ་པ་འདི་རེད། ཨོ་འདུག་ཟེར་ན། ཁོ་གཞི་རྩ་ཅིག་མེད་ན་གདའ་ཟེར་འདུག། སྒོམ་ན། ཅིག་གིས་ད། དབུགས་ཕར་ཚུར་བཏང་ཙམ་མ་གཏོགས་པའི། སེམས་གཏིང་གི་འདི་ཡིན་ངོ་མ་རང་ག་སང་ད། ཅིག་གིས། ཚོར་བ་འདི་ཡིན་ངོ་མ་རང་འདི་བྱས། ཨོ་འདི་ནས་བཙལ་གི་བཙལ་གི་ཨ་འདི་ནས་ཐར་འདི་ན། ཨ་ཅིག་གིས། ཨོ།